ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཉིས་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཏེ་ལོ་ངོ་ཉིས་སྟོང་ལྔ་བརྒྱ་འཁོར་བའི་མཛད་སྒོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གནང་བ་དང་དམིགས་བསལ་གསུང་བཤད་གནང་བ་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུ་ཡུལ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ད་རིང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་མུ་མཐུད་བྱས་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་གི་ཡིན་ལ་ང་ཚོའི་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་བཞུགས་པའི་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ཡིན་ན་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པའི་ཐོག་ནས་ཨ་ནི་སློབ་འཁྲིད་གནང་བཞིན་པ་ཅིག་རེད་ལ་ད་ང་ཚོའི་ལེ་ཚན་གོང་མའི་ནང་ལོགས་ངོ་སྤྲོད་ཞུ་ཡག་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་ནས་ད་ལེགས་བཅོས་ཅིག་དབུ་འཛུགས་ཅིག་གིས་གནང་བ་དང་རང་སྐྱོང་ལྗོངས་གྲ་སྒྲིག

སྐབས་ནས་ད་བོད་ནང་ལོགས་ལ་རིམ་པས་ནི་དེ་སྔ་དགའ་ལྡན་ཕོ་བྲང་གཞུང་གི་འོག་ལ་ཡོད་པའི་དབང་ཆའི་ཚན་པ་འདི་གས་རིམ་པས་རྒྱ་ནག་གིས་ད་གུ་དུ་བྱེད་ཡག་དང་བོད་ཀྱི་དབང་བསྒྱུར་པ་བསྒྱུར་ཡག་གི་དབང་ཆའི་ཐབས་ཚུལ་དེ་ད་དམིགས་བསལ་གྱི་ཡང་གོམ་སྟབས་ང་རང་ཚོ་བོད་པའི་ཁ་ནས་འདི་འདྲ་བཤད་སྲོལ་ར་ཅིག་ཡོད་ར་མེ་མདའི་རྩེ་ལ་བྱི་རིལ་འཁྱེར་བྱས་ཡོང་པ་རེད་ཅེས་བྱས་ཡང་འདི་འདྲས་ཀྱི་རྣམ་པའི་ཐོག་ནས་ད་བོད་ཀྱི་ནི་སྤྱི་ཚོགས་ཡོངས་ལ་ད་འགྱུར་བ་ཆེ་ཤོས་འགྲོ་ཡག་གི་དུས་ཚོད་ཅིག་ཆགས་ཡོད་ར།
རེད་རེད་ད་སྒྲོལ་དཀར་ལགས་ད་ང་ཚོས་ཀྱི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་ལྔ་བཅུ་ང་དྲུག་ནས་བྱས་བྱས་ད་དངོས་གཞི་གྱི་ཐོག་ལ་ཟེར་དགོས་རེད་ཁ་སོ་བེ་གྱི་རྒྱ་ནག་གི་ཁྲིམས་ཟེར་ན་འདྲ་རྒྱ་ནག་གི་སྲིད་བྱུས་རང་གི་ཐོག་ནས་བོད་གཞུང་ཅིག་དཔེར་ན་བོད་གཞུང་དགའ་ལྡན་ཕོ་བྲང་གི་རྣམ་པ་ཟེར་ན་འདྲ་དེ་འདྲས་ཅིག་ལྷག་པ་མ་གཏོགས་གཞི་རྩའི་གྱི་ཆ་ནས་བོད་གཞུང་དགའ་ལྡན་ཕོ་བྲང་གི་འགན་དབང་ཟེར་ན་འདྲ་སྐུ་དབང་ད་དེ་ཚང་མ་ལོག་ཅིག་ཧ་ལམ་དེ་ག་རེ་ཟེར་ན་ཁོ་ཚོས་ཀྱི་ངོ་བོ་གཞན་པ་ཞིག་ལ་བསྒྱུར་བྱས། ཐོག་མའི་གི་ད་མེད་པ་བཟོས་པ་ཟེར་ན་འདྲ་མི་མངོན་པ་བཟོས་པ་ཟེར་ན་འདྲ་དེའི་ཁྱད་ཆོས་ཟེར་ན་རྣམ་པ་ཟེར་ན་འདྲ་དེ་ཚོ་ཚང་མ་ལོག་གཏོར་བཤིག་བཏང་བ་ཟེར་ན་འདྲ་དེ་འདྲའི་གི་གནད་དོན་དེ་ལ་ཆ་ཨ་ཅེ་ད་གང་ཅེ་དོན་དངོས་ཐོག་ང་རང་ཚོ་ཕེབས་ཏེ་བོད་གཞུང་བོད་གཞུང་ཟེར་ཅིག་ལྔ་བཅུ་ང་དགུ་བར་དུ་ཅིག་མིང་འབོད་ས་ཅིག་དང་བོད་གཞུང་བཀའ་ཤག་ཟེར་གི་དང་ནི་བཀའ་བློན་ཟེར་བཟོ་འདྲ་དང་གི་ཡོད་ད་ཡོད་ཡོད་རེད་དེ་ཡིན་ན་ལ་ཞིབ་ཕྲའི་གི་ཐོག་ནས་ཕེབས་ཏེ་ཕྱིན་པ་ཡིན་ན། ད་དེའི་གི་འགན་དབང་ཆ་ཚང་ལོ་གཅིག་ཁོ་ཚོས་རྒྱ་ནག་གི་རིམ་པས་གི་བྱེད་ན་མི་མངོན་པའི་ཟེར་ན་འདྲ་ཐབས་མཁས་ཟེར་ན་འདྲ་གཡོ་ཇུས་ཟེར་ན་འདྲ་འདི་འདྲས་གི་ཐོག་ནས་གཏོར་བཤིག་བཏང་བའི་གི་གནས་ཚུལ་དེ་འདྲ་ཅིག་བྱུང་བས་གི་ད་ལོ་དེ་ཅིག་ཆགས་པ་དངོས་གནས་བྱེད་ན་ང་ཚོས་གི་ལྔ་བཅུ་ང་གཅིག་ལོ་ལ་བོད་དང་རྒྱ་ནག་གཉིས་ཆིངས་ཡིག་བཞག་རྗེས་གྲོས་མཐུན་ཟེར་ན་འདྲ་དེ་བཙན་འོག་ལ་བཞག་རྗེས་བོད་རྒྱ་འོག་ཏུ་ཤོར་བ་དང་ལྔ་བཅུ་ང་དྲུག་ལོ་ལ་བོད་གཞུང་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞི་ཟེར་དེ་དང་སྐུ་དབང་འགན་དབང་ཆ་ཚང་ལོ་མེད་པར་བཟོ་བ་དང་ལྔ་བཅུ་ང་དགུ་ལོ་ལ་ད་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་དང་བཅས་པ་ལྷན་རྒྱས་ཚང་མ་ལོ་བྱོལ་ཐོག་ལ་ཆིབས་བསྒྱུར་གནང་དགོས་ཀྱི་གནས་སྟངས་ཆགས་པ་འདི་ཚོ་གསུམ་དེ་ད་ང་ཚོ་ཉེ་རབས་བོད་ཀྱི་ལོ་རྒྱུས་ཟེར་ན་འདྲ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ནས་ང་དགུ་གི་ནང་ལ་ད་འགྱུར་བ་ཆེ་ཤོས་ཅིག་ཀྱི་གནད་དོན་གསུམ་གཅིག་ཆགས་བསྡད་འདུག་པ་ལགས་འོ།
ལགས་སོ་ལགས་སོ། སོང་ཙང་ད་དེའི་སྐབས་ལ་ཡིན་པས་ན་ཡང་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཁང་ཟེར་ཡ་དེ་འཛུགས་ཡ་དེ་དེ་འདྲའི་ཐོག་ནས་རིམ་པས་ད་དང་པོ་དེ་འགྱུར་བ་ཐོག་མ་དེ་བོད་ཀྱི་དམག་ཉུང་བཏང་ཡ་དེ་བྱེད་གི་ཡོད་ན་ག་འདྲ་རེད་ལགས། ད་སྤྲོ་ག་ལ་དེ་འདྲ་གཞི་རྩའི་གི་བཀའ་མོལ་འདྲའི་གནས་ཚུལ་དེ་ང་ཚོས་རྒྱལ་བ་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་ལྷན་རྒྱས་ལ་རྒྱ་ནག་ལ་ཆིབས་བསྒྱུར་བསྐྱངས་དུས་སྐབས་སུ་གང་བྱས་ད་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་དེ་ཕེབས་དུས་སྐབས་སུ་བཀའ་མོལ་བྱུང་རེད་དེ་དངོས་གཞི་ལག་ལེན་བསྟར་ཡས་དེ་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་ཡས་དེ་ལག་ལེན་བསྟར་ཡས་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ད་ཟླ་བ་བཞི་པ་གི་ཚེས་པ་བཅུ་བདུན་གཡས་གཡོན་དེ་རེད་ཡིན་པ་ཡོད་འོ་དེ་འདྲས་ཅིག་ལ་ནི་རྒྱ་ནག་གི་སྲིད་བློན་གཞོན་པ་དང་ཕྱི་སྲིད་བློན་ཆེན་དང་ཧ་ལམ་དམག་དཔོན་གཞོན་པ་ཞིག་ཡིན་པ་ཡོད་འོ་ཁྲེན་ཡི་དེ་གིས་སྣེ་ཁྲིད་པའི་ད་རྒྱ་ནག་གི་སྐུ་ཚབ་ཅིག་ལྷ་ས་ལ་ཡར་ཕེབས་རྗེས་བོད་རང་སྐྱོང་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེ་བཙུགས་པ། ད་དེ་བཙུགས་རྗེས་དེ་གི་ངོ་བོ་དེ་ག་རེ་ཞིག་ཡོད་རེད་ཟེར་ན་དེའི་གོང་ལ་ཡོད་རྒྱུ་གི་བོད་གཞུང་དང་རྒྱ་ནག་གིས་ལྷ་ས་ལ་བཙན་འཛུལ་བྱེད་མཁན་གྱི་དམག་དཔུང་གི་དམག་སྲིད་ཨུ་ཡོན་ལྷན་ཁང་ལབ་མཁན་བྱས་པ་རེད་བོད་ས་གནས་ལས་དོན་ཨུ་ཡོན་ལྷན་ཁང་ལབ་ཡས་རེད་འདིའི་ནང་གི་དམག་སྲིད་ཨུ་ཡོན་ལྷན་ཁང་ཟེར་ཡས་བྱས་པ་ཡོད་རེད་ད་གང་བྱས་མདོ་དོན་བཤད་ན་བོད་ལས་དོན་ཨུ་ཡོན་ལྷན་ཁང་ཟེར་ན་འདྲ་དམག་སྲིད་ཨུ་ཡོན་ལྷན་ཁང་ཟེར་ན་འདྲ་བོད་སྡོད་ཀྱི་དམག་མི་གི་སྒར་ཟེར་ན་འདྲ་ལྷ་ས་ལ་ཡོད་རྒྱུ་དམག་དཔུང་ཟེར་ན་འདྲ་འོ་ད་འདི་མཉམ་འདྲེས་ཀྱི་ཐོག་ནས་ཨ་ནི་བོད་ཀྱི་འཛིན་སྐྱོང་བྱེད་དགོས་ཀྱི་སྒྲིག་གཞི་ཅིག་རེད་བ་ད་འདི་གི་སྒྲིག་གཞི་འདི་ཡི་ནང་ལ་དོན་དངོས་ཐོག་བོད་གཞུང་གི་འགན་དབང་ཆ་ཚང་ལོ་ཅིག་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེ་གི་ཁྱེར་བ་མ་ཟད་བོད་པ་ནང་ཁུལ་ལ་ཁ་བྲལ་བཟོས་ཀྱི་ཅིག་གནས་ཚུལ་དཔེར་བཤད་ན་བཀྲ་ཤིས་ལྷུན་པོའི་བླ་བྲང་དང་ཆབ་མདོ་གཉིས་ཆར་ལོ་མདོ་སྨད་སྤྱི་ཁྱབ་གཉིས་ཆར་ལོ་བོད་གཞུང་གི་འོག་ལ་རེད་པ་ཡིན་ནའང་གྲ་སྒྲིག་ཨུ་ཡོན་ལྷན་ཁང་སྐབས་སུ་དེ་ཚོ་གཉིས་ཡང་བེད་དེ་གི་གྲ་སྒྲིག་ཨུ་ཡོན་ལྷན་ཁང་ནང་གི་གི་ད་བོད་གཞུང་དང་མཉམ་པའི་གི་ག་རེ་ཟེར་ན་ད་ཨུ་ཡོན་གི་ཆ་ཤས་ལེན་ཟེར་ན་འདྲ་ང་ཚོའི་ཚོགས་པ་དང་མཚོན་ན་ཚོགས་ཆུང་རིམ་པ་མང་པོ་ལ་ཕྱེ་བའི་ནང་ནས་གཅིག་པའི་གི་རྣམ་པ་ལ་ཅིག་བཟོས་པ་མ་ཟད་ཁོ་ཚོ་བོད་གཞུང་གི་འོག་ལ་མིན་པའི་རྣམ་པ་བཟོས་རྗེས་ད་དེ་མིན་པའི་རྣམ་པ་བཟོས་པ་ན་ཨ་བོད་གཞུང་གི་འགན་དབང་དང། གཅིག་ནས་ཆུང་དུ་འགྲོ་དགོས། གཉིས་ནས་ནང་ཁུལ་ལ་དཀྲུག་ཤིང་མང་པོ་ཞིག་འགྲོ་དགོས་རེད་ད། གསུམ་པ་དེ་དེ་འདྲ་སྒྲོལ་དཀར་ལགས་གསུངས་པ་ནང་ལྟར་ང་ཚོའི་གི་བོད་དམག་དེ་མེད་པ་བཟོས། རྒྱ་ནག་གི་ག་ས་ན་བོད་དམག་ཁུལ་ཁང་ཟེར་འདི་གི་དམག་མི་དང་མཉམ་འབྲེལ་བྱེད་དགོས་པའི་བཟོ་གི་སྐད་ཆ་བཤད་དགོས་རེད་དེ་འདྲ་བཤད་ཡོང་དུས་ཁོ་སུ་ད་ང་ཚོས་མཐའ་མ་དེ་སྐུ་སྲུང་དམག་མི་ཆིག་སྟོང་ཡན་ཡོད་ཅིག་མ་གཏོགས་ཧ་ལམ་ནམ་རྒྱུན་ང་ཚོའི་གི་བོད་དམག་དེ་དམག་ལ་ཕར་བསྒྱུར་འགྲོ་བའི་གི་རྣམ་པ་ཞིག་ཆགས་བྱས་ད་བོད་ཀྱི་དཔེ་བཤད་ན།

ལྷ་སར་བཞུགས་པའི་གཞུང་ཞབས་ཡོད་ཚད་ཐོག་གདན་སའི་མཁན་ལས་མི་མང་གི་འཐུས་མི་བཅས་ཚང་འཛོམས་སར་བར་ལམ་པེ་ཅིང་དུ་ཆིབས་བསྒྱུར་སྐབས་གཞུང་ལས་དབར་བཀའ་མོལ་ཐག་གཅོད་བྱུང་བ་འདི་དང་འདི་ཞེས་དང། ཐག་གཅོད་གནང་སྟེ་འདི་དང་འདི། བསྐྱར་ཞིབ་གནང་རྒྱུ་དང་བོད་དམག་ནས་འདེམས་སྒྲུག་གི་སྐུ་སྲུང་དམག་མི་ཆིག་སྟོང་ཐམ་པ་ལས་དེ་བྱིངས་དམག་སྒར་རྣམས་རེ་ཞིག་དགོས་གལ་མ་བྱུང་བར་ཕྱིར་བསྡུ་གནང་རྒྱུ་ཡིན་ཚུལ་དང། རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལས་ཁུངས་ཚུགས་རྒྱུ་སོགས་ཀྱི་སྐོར་གནས་ལུགས་གསུང་སྐབས། ང་ཕོད་ཀྱི་སྐྱིད་སྣང་ནི་ཨ་ནི་རྩེ་དྲུང་ལེན་ག། པས་བྲིས་ཡོད་པ་དང། ཆེད་ལས་ཕེབས་མཁན་དང་དེ་ནས་གཞིས་ལས་ཞུ་མཁན་གྱི་གཞུང་ཞབས་ཚང་མའི་ཐོག་ལ་མི་མང་གི་འཐུས་མི་དང་བཅས་པ་ཚང་མ་ཚོགས་འདུ་ཆེན་པོ་ཞིག་གནང་ནས་ད་རྒྱ་ནག་ལ་གནས་ཚུལ་ག་རེ་བྱུང་བ་འདི་གས་དེ་རྒྱལ་བ་རིན་པོ་ཆེ་མ་གིར་བཞུགས་གདན་འཇགས་རིང་གནས་ཚུལ་ག་རེ་བྱུང་བ་འདི་གསུང་བཤད་གནང། ཨ་འདིའི་སྒང་ལ་རང་སྐྱོང་ལྗོངས་འཛུགས་རྒྱུའི་ཚུལ་གཏན་འཁེལ་བའི་ལོ་རྒྱུས་ཡོད་གང་ག་སྐབས་དེ་གསུང་པན་ཆེན་དུ་ཅི་ད་གོ་ལ་ག་རེ་ག་རེ་བྱུང་བ་འདི་གས་གནས་ཚུལ་གང་ག་གསལ་བཤད་རོབ་ཅིག་གནང། འདི་ཚོའི་ཡིག་ཆ་ང་ཚོའི་ལག་པར་ཐོབ་མ་བྱུང་གསལ་བཤད་གནང་གནང་བའི་ཐོག་ལ་ཨ་ནི་ད། ང་ཚོའི་བོད་དམག་དེ། ནམ་རྒྱུན་ནས་སྟོང་ཕྲག་དྲུག་བདུན་ཅིག་ཡོད་རེད། ད་འདི་ག་དེ་དགོས་ཡག་མི་འདུག་སྟོང་ཕྲག་གཅིག་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་སྲུང་ལ་ཉར་གྱི་ཡིན་ཨ་ནི་དེ་བྱིངས་འདི་ག་དེ་ཉར་དགོས་ཡག་མི་འདུག་སློག་གི་ཡིན་ཟེར་ནས་འོ་དེ་འདྲའི་བཀའ་མོལ་གནང་ཡོད་པ་འདྲ་དེ་འདྲ་གནང་ཡ་སྐབས་དེ་ཨ་ནི། རྒྱ་སྦྱོང་དམག་སྒར་གཙོས་པའི་ད་ང་ཚོའི་འདིར་ཁ་སང་བོད་སྦྱོང་དམག་སྒར་ཟེར་འདི་འདིར་གཙོས་པའི་དམག་སྒར་ཁག་གི་ཨ་ནི་ཞོ་ཚོ་ཆུ་ཕྱུགས་འདུག་གོ། བོད་གཞུང་གིས་ང་ཚོ་དམག་ཕོགས་གནང་ཡ་མེད་པའི་རྐྱེན་གིས་ཨ་ནི་ང་ཚོ་ཕྱིར་བསྡུ་གནང་གི་རེད་པས་འདི་འདྲའི་ཡིན་ན་ནི།

ད་ཁོང་ཚོས་གཞུང་གི་ཕོགས་མ་གནང་ནའི་ཞབས་ཞུ་གི་ཡིན་ཞེས་ཞབས་ཞུས་ཡོད་རེད་དེ་ཙང་ཨ་ནི་གཞུང་ལ་དོ་སྣང་ཡག་ཡོད་མ་རེད་ད་རྒྱ་མིས་བོད་དམག་དེ་ཚོ་བཅིངས་འགྲོལ་དམག་ལ་བསྒྱུར་གྱི་ཡོད་ཟེར་བཞིན་མང་པོ་ཞིག་བཤད་གི་ཡོད་རེད་ཡིན་ནའི་དམག་ཚོའི་བྱེད་སྟངས་གང་མིན་ཚད་ཧ་ལས་པའི་ཡག་པོ་བྱས་ཡོད་རེད་ཁོང་ཚོས། ཕྱོགས་མཚུངས། བོད་མི་མང་གི་སྤྱི་འཐུས་འབུམ་ཐང་དྲུང་ཡིག་རྒྱལ་མཚན་བློ་བཟང་དང་ཨ་ལོ་ཆོས་མཛད་ཚེ་རིང་རྡོ་རྗེ། ལྷབ་ཕྱུག་གྲགས་པ་འཕྲིན་ལས་གསུམ་ནས་རྒྱ་དམག་གིས་དར་མདོ་དང་མཚོ་སྔོན་ཕྱོགས་ནས་འཁོར་ལོའི་རྒྱུག་ལམ་དང་བྱང་དུ་གནམ་གྲུའི་འབབ་ཐང་གསར་བཟོ་བཅས་ལ་རྒྱལ་ཁྱབ་མི་སེར་ནས་འུལ་མི་ཁྲི་ཕྲག་མང་པོ་བཙན་སྐུལ་བྱས་པ་དང་བོད་ནང་རྒྱ་མི་ཞི་དྲག་དཔོན་རིགས་ཤིན་ཏུ་མང་བས་ཉོ་ཆའི་རིན་ཐང་ཇེ་འཕེལ་གྱིས་གཉོམ་ཆུང་རྣམས་ལ་དཀའ་ངལ་ཆེན་པོ་བྱུང་བ་དང་བོད་དམག་བཅིངས་འགྲོལ་དམག་ལ་བསྒྱུར་རྒྱུ། བོད་དངུལ་དངུལ་ཊམ་ཕྱིར་བསྡུ་དང་དངུལ་ཟངས་ཀྱི་ཊམ་ཀ་དང་ཤོག་དངུལ་སོགས་དཔར་མཚམས་འཇོག་རྒྱུ་ཟེར་བ་སོགས་ལ་ང་ཚོ་བོད་རྒྱ་ཆེའི་མི་དམངས་ནས་ཁས་ལེན་ནམ་ཡང་བྱེད་ཐབས་མེད་ཚུལ་དང་ད་དུང་རང་སྐྱོང་ལྗོངས་ཞེས་པ་བཙུགས་ཚེ་བོད་ལྗོངས་དུམ་བུར་མང་པོ་འགྲོ་གཞི་མ་ཟད་སྔར་གྱི་ལས་ཁུངས་བཀའ་ཤག་དང་ཡིག་ཚང། རྩིས་ཁང་ལ་སོགས་པའི་གཞུང་གི་ལས་ཁུངས་རྣམས་ཀྱང་རིམ་ཡལ་དུ་འགྲོ་རྒྱུ་ཉག་གཅིག་དང། དེང་དུས་བོད་ཤར་ཕྱོགས་ཁམས་དང་ཨ་མདོ་ཁུལ་བཙན་དབང་གིས་བཅོས་བསྒྱུར་བྱེད་མགོ་ཚུགས་ཏེ་མི་སེར་རྣམས་སྦྲང་མ་མེ་ཡོད་དུ་མ་ལྕོགས་པར་རི་དང་ནགས་གསེབ་ཀུན་ཏུ་བྲོས་ཡིབ་བྱེད་བཞིན་སོགས་རྒྱ་ཕྱོགས་ནས་ཁོ་རང་ཚོའི་འདོད་པ་ལྟར་བཙན་དབང་གིས་བཞག་བཅུག་པའི་གྲོས་མཐུན་ལ་མི་གནས་པར་ཇི་སྙེད་ཅིག་བྱུང་དང་འབྱུང་བཞིན་ཆུའི་ཕྱིར་བསྐྱལ་རློམ་འདི་མུར་བཞུགས་ན་གཏན་ནས་འཐུས་མིན་ཞེས་བཀའ་ཤག་དང། རྒྱ་བོད་ཐུན་མོང་ལ་སྙན་ཞུ་དོན་ཚན་དྲུག་འཁོད་ཅིག་ཕུལ་བ། རྒྱ་དམག་གི་མིག་ལ་ཚེར་མ་ཟུག་པ་ལྟ་བུ་ཡོད་མུས་སུ། ཁོང་ཚོས་འདི་ཞུས་པའི་རྐྱེན་གྱིས་ཁོང་ཚོ་བཙོན་བཅུག་པར། རྒྱ་བོད་ཐུན་མོང་ལ་སྙན་ཞུ་དོན་ཚན་དྲུག་འཁོད་ཕུལ་བས་རྒྱ་དམག་གི་མིག་ལ་ཚེར་མ་ཟུག་པ་ལྟ་བུ་ཡོད་མུས། མེ་སྤྲེལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལྷ་ལྡན་སྨོན་ལམ་ཆེན་མོའི་སྐབས་ལྷ་སའི་གྲོང་ཁྱེར་ནང་སྦྱར་ཡིག་དང་བསྐྱུར་ཡིག་མང་པོ་ཞིག་ཐོན་རྐྱེན་རྒྱ་དམག་ནས་བཀའ་ཤག་ཏུ་ཞུ་ཁུལ་གྱིས་མི་མང་འཐུས་མི་གོང་གསལ་གསུམ་ལ་དོགས་པ། བྱས་ཏེ། ཁོང་གསུམ་ཕྱི་རྒྱལ་བཙན་དབང་རྒྱལ་ཁབ་དང་ལག་འབྲེལ་ཡོད་ཚུལ་སྙད་འདོགས་ཀྱིས་བོད་གཞུང་སྐུ་སྲུང་པའི་དམག་སྒར་དུ་དོ་དམ་བཙོན་འཇུག་བྱས་པས་ལྷབ་ཕྱུག་བཙོན་ནང་དུ་འདས་པ་དང་གཞན་གཉིས་རྩད་ཞིབ་ཀྱིས་ཁྲིམས་གཅོད་བྱེད་རྒྱུ་ཡིན་ཚུལ་རྒྱ་ཕྱོགས་ནས་ཤུགས་ཆེ་བརྗོད་ཀྱང་གདན་ས་གསུམ་ནས་རྒྱབ་གཉེར་སྙན་ཞུ་གནང་སྟེ་གློད་གྲོལ་གནང་ཡང་སླད་མི་མང་ཞེས་པའི་ཚོགས་པ་དང་ཚོགས་འདུ་ནམ་ཡང་ཚུགས་མི་ཆོག་ཅེས་པའི་རྒྱལ་ཁྱབ་ཚང་མར་སྦུག་དམ་རྩ་ཚིག་ཞིག་གནང་དགོས་བྱུང་བ་རེད།
ལོང། ད་ག་ནང་བཞིན་ཡང། སྐབས་དེ་དུས་ད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཁང་ཟེར་ཡ་དེ་བཙུགས་པའི་སྐབས་ལ་རྒྱ་ནག་དབུས་གཞུང་གི་སྐུ་ཚབ་ཡིན་ཟེར་ཡ་ཅིག་བྱས་སྐབས་དེ་དུས་རྒྱ་ནག་གི་ལས་བྱེད་ལྔ་སླེབས་ཡ་དང་ནི་དེའི་སྐབས་ལ་ཁོང་ཚོས་རྣམ་འགྱུར་བསྟན་ཡ་དེ་ག་འདྲ་རེ་ཅིག་བྱུང་ཡོད་ན་སྐབས་དེ་དུས་ཡང་ང་རང་ཚོ་བོད་ནང་ཡོད་པའི་བོད་པའི་གནས་སྟངས་དང་བོད་པའི་རྣམ་འགྱུར་དེ་ག་འདྲ་རེ་ཅིག་ཡོད་ན། རེད་འགྲོ་ག་ལ་གཞི་རྩའི་ད་སྐབས་རྣམ་འགྱུར་ད་ཡག་པོ་རེ་རེ་དཔེ་བྱས་ན་ཁྲེན་ཡི་ཁོ་རང་སྤྱི་བཏང་གི་རིག་གནས་དང་འབྲེལ་བའི་ཐོག་ལ་བསམ་བློ་ཡོད་རྒྱུ་སུ་རེ་འདི་འདྲ་ཡིན་ཟེར་ཡ་ང་ཚོས་དཔེ་བྱས་ན་པོ་ཏཱ་ལ་དེ་ཚོ་མཇལ་དུས་སྐབས་སུ་དངོས་གནས་ཀྱི་ལམ་སང་དམག་ཁང་གི་མཁར་ཅིག་བྱས་པ་ན་དམག་ཁྱུ་ནས་ཤོར་ས་མ་རེད་ཟེར་ཁ་ནས་ཤོར་རྒྱུ་གི་གནས་ཚུལ་བྱུང་བ་ར་ད་ཡང་གནས་བབ་གཞན་པ་ཅིག་ནས་བལྟས་པ་ཡིན་པ་ན་ཁྲེན་ཡི་ཕེབས་བསུ་ལ་འགྲོ་ཡས་རྒྱལ་བ་རིན་པོ་ཆེ་ཕེབས་བསུ་ལ་འགྲོ་དགོ་རེད་འགྲོ་དགོ་མ་རེད་ཟེར་དེའི་ཐོག་ལ་རྩོད་པ་དང་བསམ་ཚུལ་མ་མཐུན་པ་འབྱུང་དགོས་བ་རེད་དཔེ་བཤད་ན་རྒྱ་ནག་གི་ངོས་ནས་ལྔ་བཅུ་ང་གཅིག་ལོ་ལ་གྲོས་མཐུན་ནང་དྲ་ཆིངས་བཞག་བ་ཡིན་པ་སོང་ཙང་བོད་ས་གནས་སྲིད་གཞུང་རང་ཉིད་ལ་ངོས་འཛིན་བྱེད་ཀྱི་ཡོད་ར། རྒྱལ་ཁབ་གཅིག་ནས་མར་ནི་ས་གནས་རང་ལ་གཅིག་གི་འགྱུར་བ་གཅིག་གི་བཏང་བ་རེད་བ་ད་དེ་གནམ་སའི་ཁྱད་པར་ཕྱིན་པ་གཅིག་ཆགས་ཀྱི་ཡོད་ར། ཨོ་ད་གནམ་སའི་ཁྱད་པར་ཆགས་ཡོད་ར་བེ། ལོ་ཧོ་རྒྱ་ནག་དབུས་གཞུང་གི་དཔོན་རིགས་ཀྱི་མིང་གི་ཐོག་ནས་ཡོང་གི་ཡོད་ར།
ལའོ་ལ་ལ།

ཡོད་ང་ཡོད་བ་མ་རེད་བོད་ཀྱི་རྒྱལ་བོ་དེ་ནི་རྒྱ་ནག་གི་མགོ་ཁྲིད་ཅིག་སླེབས་རྒྱུ་དེ་ལ་མར་ཕེབས་བསུ་འགྲོ་དགོས་ཟེར་ཏེ་ཡོད་ང་ཡོད་བ་མ་རེད་བསམ་པའི་གི་བསམ་ཚུལ་དེ་ཤུགས་ཆེ་པོ་ཞེ་པོ་ཅིག་ད་བླ་ཁ་གི་མེད་པ་རེད་མ་གཏོགས་པའི་གང་བྱས་ད་ལྟའི་བྱེད་འདོད་མེད་བ་དང་བཙན་པོ་དབང་ཡོད་ཀྱིས་མ་འགྲོ་ཀ་མེད་ལ་ཐུག་རྒྱུ་གི་གནས་ཚུལ་མ་གཏོགས་པའི་གི་ཤེས་བོད་དེ་ས་གནས་སྲིད་གཞུང་ཅིག་ཡིན་པ་ལ་དུས་སྐབས་དེའི་སྐབས་ཀྱི་བོད་མི་མང་དང་བོད་གཞུང་དང་བོད་ཀྱི་མཐོ་རིམ་དབུ་ཁྲིད་ཚང་མ་ལོག་གི་ད་ཁས་ལེན་ཁྱོན་ནས་བྱེད་འདོད་ཡོད་མ་རེད་བཙན་གནོན་ཡོད་དུས་མ་བྱས་ཀ་མེད་སྣང་འདྲ་དེ་ཁོ་ཚོས་ཅིག་བཤད་ཡོང་དུས་སྒོས་སུ་ང་ཚོས་ད་ལྟའི་ལག་ལེན་ལུགས་ཀྱི་ལ་ཚོད་ཚོད་ཚོད་ཚོད་ལས་སྟོན་གྱི་སྟོན་གྱི་ལུགས་ཀྱི་འགྲོ་དགོས་ཀྱི་ཡོད་རེད་བ། སེམས་བསམ་པའི་གཏིང་ནས་ཁས་ལེན་ཁྱོན་ནས་མེད་པ་ཡིན་པ་སོང་ཙང་ད་དེ་བཟོད་ཀྱི་ཡོད་མ་རེད་བཟོད་དང་བཟོད་ཀྱི་མ་རེད་བ། ག་རེ་ཟེར་ན་རྒྱལ་ཁབ་ཅིག་ཡིན་བཞིན་པ་ལ་ཨ་ནི་འདིས་ཀྱི་དབུ་ཁྲིད་འདིས་ཀྱི་ད་ད་རྒྱ་ནག་གི་དབུ་ཁྲིད་ཅིག་ཕེབས་ཀྱོག་འདི་ལ་ཡང་ས་གནས་ཀྱི་དབུ་ཁྲིད་རྣམ་པའི་ཐོག་ནས་ཕེབས་བསུ་ཞུས་ཟེར་དེ་འདྲ་བྱུང་ཡས་མེད་ཀྱོག་ཅིག་རེད་བ། དེ་འབྲེལ་གྱི་གནས་ཚུལ་གྱི་ཐོག་ནས་ནང་ཁུལ་མ་འགྲིག་པ་མང་པོ་ཅིག་ཡོད་རེད་ད། ལྷག་པར་དུ་འདིའི་ནང་ལ་མཉམ་འཇོག་ག་རེ་བྱེད་དགོས་རེད་ཟེར་ན། ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་ལབ་མཁན་ཞིག་དང་པཎ་ཆེན་ནང་མ་སྒང་གི་སྐབས་དེ་དུས་ཀྱི་རྒྱ་ནག་གི་རྒྱུགས་ཁྱི་ཟེར་དགོས་མ་རེད་པས་ད་ང་ཚོས་རྒྱ་ནག་ལ་བློ་ཁ་ཉེ་དགའ་ལུ་ཆེ་བའི་གནས་ཚུལ་དེ་བྱས་ཨ་ནི་བོད་གཞུང་གི་ཁར་འདུག་ཁོ་ཚོས་གི་ལས་དོན་དེ་ཚོ་ལ་ཅིག་རྒྱ་ནག་གི་བྱེད་ཕྱོགས་དེ་ཚོ་ལ

རང་གི་ས་ཆ་དེ་སོ་སོས་སྐྱོང་ཡག་གི་སྣེ་གི་ས་ཁུལ་གཅིག་ལེགས་པོ་ཡོད་དུས་བོད་ས་བལ་འདི་ཐོབ་ཐང་ཆེན་པོ་ཞུ་གཅིག་གིས་སྤྲད་པ་ལྟ་བུའི་ཚོར་སྣང་ཅིག་ཡོང་གི་ཡོད་དེ་ཡིན་ནའི་ལས་དངོས་ཡོད་ཀྱི་གནས་སྟངས་སྒང་ནས་བྱས་པ་ཡིན་ན་སྐབས་དེ་དུས་བོད་མིའི་ནང་ལོགས་ལ་སྟབས་མ་བདེ་བའི་རྣམ་འགྱུར་དང་ཐ་ན་བོད་ཀྱི་ཁམས་ཁུལ་ལ་ཡིན་ནའི་ལས་དཀའ་ངལ་མང་པོ་ཅིག་གིས་འཕྲད་ཟིན་པ་ད་ཁམས་དང་མདོ་སྟོད་སྨད་ཀྱི་ས་ཁུལ་ཆེ་གི་ཡོད་རེད་བ་བྱས་ཙང་འདི་འདྲ་ཅིག་རེད་ལ་ད་ལྟ་ཡང་ཏག་ཏག་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཁང་དང་དེ་ནས་སྐབས་དེ་དུས་རྒྱ་ནག་གི་དཔོན་པོ། ཡང་བོད་ལ་འབྱོར་པའི་སྐོར་ལ་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་འདུག་ངོ་སྤྲོད་ཞིག་གནང་བཞག། རྒྱ་དམར་གཞུང་གི་བསམ་འཆར་ལྟར་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལས་ཁུངས་ཀྱི་གཙོ་འཛིན ྋགོང་ས་སྐྱབས་མགོན་ཆེན་པོ་དང། གཙོ་འཛིན་ཕྱག་རོགས་ཕྱག་རོགས་སུ་ཀུན་གཟིགས་པཎ་ཆེན་རིན་པོ་ཆེ། རྒྱ་དཔོན་ཀྲང་ཅིན་ཝུ། དྲུང་ཆེ་བཀའ་བློན་ང་ཕོད་ངག་དབང་འཇིགས་མེད་འཐུས་མི་ལྔ་བཅུ་ང་གཅིག་ཡོད་པར། བོད་གཞུང་ནས་འཐུས་མི་བཅོ་ལྔ། པཎ་ཆེན་ནང་མ་སྒང་ལྷན་ཚོགས་ནས་འཐུས་མི་བཅུ། ཆབ་མདོ་བཅིངས་འགྲོལ་དམག་སྒར་ལྷན་ཚོགས་ནས་འཐུས་མི་བཅུ། དགོན་པ་ཆེ་ཁག་དང་ཆོས་ལུགས་ཁག། མི་དམངས་ཚོགས་པ། གྲགས་ཅན་མི་སྣ་བཅས་འཐུས་མི་བཅུ་གཅིག་ལྷ་སྡོད་རྒྱ་མིའི་ལས་བྱེད་ཁོངས་ནས་འཐུས་མི་ལྔ་བཅས་འདེམས་བསྐོ་བྱས་པར་རྩ་བའི་བསྐོ་གཞག་ཆོག་མཆན་པེ་ཅིང་རྒྱལ་སྲིད་ཨུ་ཡོན་ཁང་ནས་བྱས་ཏེ་ཟེར་ད། འཐུས་མི་འདི་གྲས་འདིའི་མིང་འདི། ང་ཚོ་བོད་གཞུང་གི་མི་ག་ཚོད་ཡོད་ན་འདི་གྲས་འདིའི་མིང་ད། འདི་གྲས་འདི་བཤད་ཡག་ཙམ་མ་གཏོགས་ཀྱི་ཁོ་ཚོ་གཏན་འཁེལ་བའི་བོད་གཞུང་ལ་བསྐོ་ཡག་ཡོད་མ་རེད། དེ་རྒྱལ་སྲིད་སྤྱི་ཁྱབ་ཁང་ལ་མ་བཏང་ནས་པེ་ཅིང་རུ་བཏང་ནས་པེ་ཅིང་གིས་ཆོག་མཆན་མ་བྱས་པ། བོད་གཞུང་བསྐོ་ན་ཙང་ཆོག་མི་འདུག་འཐུས་མི་འདི་གྲས་འདི་བསྐོ་གཞག་ཆོག་མཆན་པེ་ཅིན་རྒྱལ་སྲིད་ཨུ་ཡོན་ཁང་ནས་བྱས་ཏེ་འཐུས་མི་དང་ཚོགས་ཡུལ་སོགས་གྲ་སྒྲིག་ཟིན་མཚམས་སྒོ་དབྱེའི་རྟེན་འབྲེལ་དུ་པེ་ཅིན་གུང་ཁྲན་གཞུང་གི་སྲིད་བློན་གཞོན་པ་དམག་དཔོན་ཁྲིན་ཡི་ལྷ་སར་འབྱོར་སྐབས་རྒྱ་ཕྱོགས་ནས་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་གདོང་བསུར་ཕེབས་དགོས་ཞུས་པར་གཞུང་སའི་ཞབས་འབྲིང་དང་མི་མང་ནས་བོད་ལྗོངས་ཆོས་སྲིད་ཀྱི་བདག་པོ་གོང་ས་མཆོག་ཡིན་གཤིས་རྒྱའི་སྲིད་བློན་གཞོན་པ་ཕེབས་བསུར་ཕེབས་རྒྱུ་གཏན་ནས་འགྲིག་མིན་ཞེས་མཇལ་ཁ་ཆེ་ཙམ་ཞུས་འདུག་ཀྱང། གོང་ས་མཆོག་ནས་རྒྱ་བོད་བདེ་འཇགས་དང་རང་སྐྱོང་ལྗོངས་ཚུགས་རྒྱུའི་ལས་དོན་གལ་ཆེར་སླད་ཀྱི་དགོས་པ་ཆེན་པོ་གཟིགས་ཏེ་རྒྱ་མིའི་ལས་བྱེད་པའི་འདོད་པ་ལྟར

ཡང་དག་པར་སྣང་བ་ས་ཐག་རྒྱུ་ཚུལ་འདི་རེད་ད། རང་སྐྱོང་ལྗོངས་ཚུགས་པའི་ཚང་མས་ཡག་པོ་ན་བྱུང་ཟེར་བ་ད། ཆེ་བསྟོད་གནང་ཡང་ལུས་རྒྱུ་རབས་ཀྱི་རེད། བོད་གཞུང་ནས་འཐུས་མི་རྣམས་དང་རང་སྐྱོང་ལྗོངས་སུ་རྟེན་འབྲེལ་ཞུ་བར་མི་རིགས་ཆུང་བ་གཞན་གྱི་ཚོགས་འཐུས་དང་བཅས་གསོལ་སྟོན་རྒྱ་ཆེ་གནང་སྟེ་དངོས་འབྲེལ་མིང་དོན་མཚུངས་པའི་རང་སྐྱོང་ལྗོངས་ཤིག་ཚུགས་པ་ཡིན་ན་བོད་མི་སེར་ཚང་མ་ཁ་ཙམ་མ་ཡིན་པའི་མཉམ་འབྲེལ་ཧུར་ཐག་བྱེད་རྒྱུ་ཡིན་ཡང་རང་སྐྱོང་ལྗོངས་ཀྱི་ལས་དོན་ཁོངས་ནོར་སྲིད་ཆོས་དོན་ཤེས་རིག་སོ་ནམ་འབྲོག་ལས་ཚོང་དོན་འགྲིམ་འགྲུལ་དམག་སྲིད།

རེད་འགྲོ་བ་ལ་ད་ཁོ་ཚོས་ཀྱིས་བོད་ལྷ་ས་ངོས་ལ་ཕྱིན་ན་གྲོས་མཐུན་ཅིག་བཞག་ཡོད་པ་ཡིན་པ་སོང་ཙང་དེ་ལ་ཁོ་ཚོས་ཀྱིས་བསྟུན་གིན་བསྟུན་གིན་ལུགས་ཅིག་བྱེད་དགོས་དང་ལྷག་པར་དུ་བོད་པའི་ཀྱི་གོ་ཅིང་བོད་གཞུང་དང་ཨ་ནི་གཞུང་གི་དབུ་ཁྲིད་གཙོ་འཛིན་རྒྱལ་བ་རིན་པོ་ཆེ་ཡོད་པ་སོང་ཙང་རྦད་དེ་ཁ་ཐུག་ཁ་ཐུག་བྱས་ཏེ་ལུགས་ཅིག་མི་འདུག་ཨ་ཏེ་ཟེར་ཁོ་བསྟུན་གིན་བསྟུན་གིན་ལུགས་ཅིག་ད་མདོ་སྟོད་སྨད་ངོས་ལ་ཆ་བཞག་ན་ལྷག་པར་དུ་ཆབ་མདོ་མ་ཐེ་བ་ཟེར་ཁོ་ལ་ད་གང་བྱེད་ཨ་མདོ་ཆ་ཚང་དང་ཁམས་ཀྱི་ད་སྨད་ཕྱོགས་ཟེར་ཁོ་ལ་ཁམས་ཕྱེད་ཀ་ཅིག་ལ། གཅིག་ནས་བོད་གཞུང་གི་དབང་བསྒྱུར་གྱི་ཁྱབ་ཚད་ཀྱི་གནས་སྟངས་ཅིག་སྐབས་དེ་དུས་ཙམ་པ་མེད་པ་ཡིན་པ་སོང་དེ་ག་ནང་བཞིན་གྱི་ས་ཁུལ་དེ་ཚོ་ལ་གཅིག་གྱུར་གྱི་གཞུང་ཅིག་མེད་པར་འགྲོ་བ་དགོན་པ་ཀྱི་འཛིན་སྐྱོང་སོ་ར་དང་ས་གནས་ཀྱི་དཔོན་པོའི་འཛིན་སྐྱོང་སོ་ར་དང་དེ་འདྲ་ཡིན་པ་སོང་ཙང་ཁོ་ཚོས་ཀྱི་ས་ཁུལ་དེ་ཚོ་ལ་ག་རེ་བྱས་བྱས་ལུགས་ཀྱི་དབང་བསྒྱུར་དང་ཁོ་ཚོའི་སྲིད་ཇུས་ཀྱི་རོ་བ་སྤེལ་ལ་ས་གནས་ཀྱི་མི་མང་ལ་བསམ་ཚུལ་འདྲི་ལོ་བྱས་སོ་ར་དང་བསྟུན་སྐད་བྱས་སོ་ར་དང་འོ་འདུག་སེ་ཁྱོན་ནས་ལྟ་གི་མི་འདུག་ཨ་དེ་མ་ལྟ་དུས་རྒྱ་ནག་ཁོ་རང་ཚོའི་དམིགས་ཡུལ་གཙོ་བོ་དེ་གང་བྱས་ད་ས་ཁུལ་དེ་ཚང་མ་ལོག་གི་རྣམ་པ་དེ་བསྒྱུར་དགོས་ཀྱི་ཡོད་རེད་དོན་དངོས་ཐོག་ག་རེ་བསྒྱུར་དགོས་ཀྱི་རེད་ཟེར་ན་རྒྱ་ནག་གི་དབུས་གཞུང་གི་གཞུང་འབྲེལ་རང་གི་སྲིད་གཞུང་གཅིག་གི་ས་གནས་ཀྱི་སྲིད་གཞུང་གཅིག་བཙུགས་ཡས་རེད་མ་འཛོ་བས་ཀྱི་སྐབས་དེ་དུས་ཙམ་པ་ཨ་མདོ་དང་ཁམས་ངོས་ལ་ཤོད་རྒྱུ་གུ་ས་གནས་ཀྱི་དཔོན་པོ་དཔེ་བཞག་ན་ང་ཚོས་གུ་དཔོན་དཔོན་ཟེར་སོ་ར་མང་པོ་ཡོད་རེད་པ་འོ་དེ་ཚོས་ཀྱི་དབང་སྒྱུར་བྱེད་པའི་ས་ཁུལ་ཅིག་ལ་ཆགས་སྡོད་མེད་པ་ཡིན་པ་སོང་ཙང་ཁོ་ཚོས་ཀྱི་དམངས་གཙོའི་བཅོས་བསྒྱུར་ལ་ཉེ་གི་ཅིག་མིང་ཅིག་ཁྱེར་ཡོང་ཆེད་ས་ཁུལ་དེ་ཚོ་ལ་དམངས་གཙོའི་བཅོས་བསྒྱུར་ལ་ཡོད་དེ་མི་དམངས་ལ་ག་ས་ན་འདོད་བློ་ཡོད་མེད་དང་ས་གནས་ཀྱི་དགོན་པ་དང་དཔོན་པོ་དེ་ཚོ་ལ་འདོད་བློ་ཡོད་མེད་ལ་མ་ལྟོས་པའི་བཙན་ཤེད་ཀྱི་ཐོག་ནས་ག་ས་ན་སྤེལ་ཏེ་འགོ་བཙུགས་འདུག་ལྔ་བཅུ་ང་དྲུག། ནས་བྱས་ཤིང། འོ་འདིས་ཀྱི་དཀའ་ངལ་ཅིག་ཨེ་འཕྲད་དེ་གོ་རེ་ལངས་ལ། ལོང། བྱས་ཙང་དེའི་སྐབས་ལ་ཡིན་པས་ན་ཡང་ང་རང་ཚོ་བོད་ཀྱི་མདོ་སྟོད་སྨད་ཁུལ་ལ་རྐང་བྱོ་དང་ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་ནས་ཡང་ཐུགས་རྗེ་ཆེན་པོའི་བཀའ་དབང་བཅས་གནང་ཡོད་ཟེར་དེའི་སྐབས་ལ་ཡང་བཀའ་སློབ་གནང་བ་དེའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདུག་སེ་ངོ་སྤྲོད་བྱས་གནང་ཤག། དེ་ལྟ་བུའི་རང་སྐྱོང་ལྗོངས་ཀྱི་ལས་དོན་དྲི་མ་ཅན་འདི་གཞི་རིམ་བཞིན་སོང་རེད་བོད་མི་དམངས་རྣམས་མི་འདོད་པའི་རྣམ་འགྱུར་ཇེ་ཆེར་ཕྱིན་པ་མ་ཟད་རང་སྐྱོང་ལྗོངས་ཚུགས་པ་དང་དུས་མཚུངས། ལྟ་བུར། མདོ་སྟོད་ཕྱོགས་དང་མདོ་སྨད་ཕྱོགས་སུ་བཙན་དབང་བཅོས་བསྒྱུར་བྱས་དགོན་པ་གྲྭ་ཚང་ལ་བརྙས་བཅོས་དང་གྲྭ་པ་མང་པོ་སྐྱ་བསྒྱུར་བྱས་པ་དང་ཁོང་ཚོའི་གཅེས་ནོར་གོ་ལག་རྣམས་ཕྱིར་བསྡུ་བྱས་རྐྱེན་ལི་ཐང་དགོན་ཆེན་དང་ཏྲེ་ཧོར་བྲག་འགོ་ཆ་ཕྲེང་མགོ་ལོག་རྫ་ཁོག་སྡེ་དགེ་འདན་ཁོག་གླིང་ཚང་སོགས་ནས་རྒྱ་མིར་ངོ་རྒོལ་རིམ་བྱས་ཀྱི་གནས་ཚུལ་དང། ཁུལ་དེ་ཚོའི་མི་རིགས་ཕོ་མོ་ཁྱོན་ཆེ་དབུས་གཙང་ཕྱོགས་སུ་རིམ་བཞིན་འབྱོར་ཟེར་ད་ཡི་གེ་རང་སྐྱོང་ལྗོངས་ཚུགས་ནས། ལས་ཀ་འདི་འདྲ་ཞིག་བྱེད་དགོས་པ་རེད། འབྲི་ཆུ་འཕེལ་འཐབ་དེ་གྲས་དེ། རང་སྐྱོང་ལྗོངས་ཀྱི་ཁོངས་མིན་ཙང་ད་རྒྱ་མིས་བཅོས་སྒྱུར་གཏོང་དགོས་པ་རེད། མི་དམངས་བཅོས་སྒྱུར་བཏང་ཙང་ཨ་ནི་ངོ་རྒོལ་བྱས་ནས་ཁམས་པས་ངོ་རྒོལ་བྱས་ནས། ལི་ཐང་ཏྲེ་ཧོར་བྲག་འགོ་དེ་ཚོ་སྒང་ག་ལ་ནས་རྒྱ་མི་ལ་ངོ་རྒོལ་བྱས་ནས་ཕོན་ཆེན་པོ་ཅིག་ཡར་ལྷ་ས་ངོས་ལ་ཡོང་གི་ཡོད་འདྲ་ད་སྐྱེ་དམན་ཕྲུ་གུ་རུབ་དེ་ཚོ་ཚང་མ་མར་ཡོང། ད་མི་ཧྲག་རབ་དེ་གྲས་དེ་རི་ལ་འཛེགས་རྗེས་ཨ་ནི་རྒྱ་མིའི་ངོ་རྒོལ་ཅིག་ཉིན་རེ་བྱེད་ཀྱི་ཡོད་འདྲ། ནོར་གླིང་སྐལ་བཟང་ཕོ་བྲང་དུ་གོང་ས་ཆེན་པོས་ཐུགས་རྗེ་ཆེན་པོའི་དབང་ཆེན་གནང་སྟེ་ཆོས་ཞུ་རུ་གཞུང་ཞབས་སེར་སྐྱ། མི་མང། འདུ་འཛོམས་ཆེན་པོ་ཅིག་གི་སར། ཐུགས་རྗེ་ཆེན་པོའི་དབང་ཆེན་བྱས་ན་ཡིན་འདྲ་དེའི་སར་ལ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་ཡ་ལ་རྒྱ་མི་རྣམས་བོད་ལ་རོགས་བྱེད་དུ་ཡོང་པ་ལས་ང་ཚོའི་དཔོན་པོ་བྱེད་པར་ཡོང་བ་མ་རེད་ང་ཚོས་ལས་ཀ་ཡག་པོ་བྱེད་ཐུབ་ན་ཁོ་རང་ཚོ་ལོག་འགྲོ་གི་རེད་རྒྱ་མི་དང་བོད་པ་འདྲ་མཉམ་ལས་རྒྱ་མི་དཔོན་དང་བོད་པ་གཡོག་མ་རེད་རྒྱ་མིས་ཡག་པོ་མ་བྱས་ན་ཕྱིར་ལོག་བྱས་ཆོག་གི་རེད

ཆོས་ཕྱོགས་ཀྱི་ངོ་བོའི་ཐོག་ནས་ཕེབས་གནང་བ་རེད་བ། ཨ་ད་དེ་འདྲ་ཡིན་དུས་སོང་ཙང་སྟོན་པ་མྱ་ངན་ལས་འདས་རྗེས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་དེ་འདྲ་ཅིག་ལ་རྒྱ་གར་གཞུང་གིས་རྒྱལ་བ་རིན་པོ་ཆེ་ཆོས་ཀྱི་དབུ་ཁྲིད་ཆེན་མོ་ཅིག་ལ་ངོས་འཛིན་གྱི་རྣམ་པའི་ཐོག་ནས་གདན་འདྲེན་ཞུ་རྒྱུར་ལོ་སྦྱོར་བ། དེ་སླད་དང་དེའི་རྒྱབ་ལྗོངས་དེ་ལ་ཆབ་སྲིད་ཀྱི་དོན་སྙིང་ཆེན་པོ་ལྡན་ཡོད་པ་གི་གནས་ཚུལ་བརྗོད་ཡོད་པ་རེད་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་གར་རང་བཙན་ཐོབ་རང་བཙན་བཞི་བཅུ་ཞེ་བདུན་ཐོབ་པ་རེད་བ་ཨ་ནི་ཞེ་དགུ་གཡས་གཡོན་དེ་ཚོ་ལ་བོད་དང་རྒྱ་གར་གཉིས་བར་ལ་ཅིག་གོ་བརྡ་མ་འཕྲོད་པའི་དཀའ་ངལ་མང་པོ་བྱུང། ཨ་ནི་རྒྱ་གར་གྱི་ངོས་ནས་ནེ་རུའི་ངོས་ནས་བོད་རྒྱ་མིའི་ཆ་ཤས་ཅིག་ལ་ངོས་འཛིན་བྱེད་ཀྱི་རྣམ་པ་ལུས་ཏེ་སྲིད་ཇུས་འདི་འདྲ་ཞིག་བཟུང་བྱས་རྗེས་བོད་དང་རྒྱ་གར་གཉིས་བར་ལ་ཅིག་དཀའ་ངལ་ལུས་མང་པོ་འཕྲད་བསྡད་ཡོད་རེད་བ། གཞི་རྩའི་གི་རྒྱ་གར་གྱི་ངོས་ནས་བོད་དེ་སྐྱོབ་འདོད་ཡོད་པ་ཟེར་ན་འདྲ་ཅིག་གཅེས་སྐྱོང་ལུས་ཅིག་གི་བོད་ཀྱི་རང་བཙན་གྱི་གནད་དོན་དངོས་དང་དེ་རྒྱུན་འཛིན་བྱེད་འདོད་ཡོད་པའི་རྣམ་པ་ཞིག་ལ་བོད་གཞུང་གི་ངོས་ནས་ཕར་སྐབས་དེ་དུས་ཕར་རྒྱ་གར་ལ་ཅིག་འབྲེལ་བ་བརྒྱུད་ལམ་དེ་ཡག་པོ་ཞིག་མ་བྱུང། རྒྱ་གར་གྱི་ངོས་ནས་ད་ཨ་ད་བོད་པ་དེ་ཅིག་གི་མགོ་ཐོན་ས་མ་རེད་བསམ་བསམ་གྱི་དེ་འདྲའི་གི་བསམ་ཚུལ་ལུས་བྱུང་ཅིག་གནས་སྟངས་སྐྱོ་བོ་ཞིག་ཡོད་རེད་བ་ད་ཡིན་པ་ཡིན་ན་ལྔ་བཅུ་ང་གཉིས་ལོ་ལ་རྒྱལ་བ་རིན་པོ་ཆེ་རྒྱ་ནག་ལ་ཆིབས་བསྒྱུར་གནང་དུས་སྐབས་སུ་ནེ་རུ་ཡང་རྒྱ་ནག་ལ་སྐབས་དེ་དུས་འདུག་བ་དེ་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་མཇལ་འཕྲད་ཅིག་བྱུང་རྗེས་ཨ་ནི་ནེ་རུ་གིས་རྒྱལ་བ་རིན་པོ་ཆེ་དང་མཉམ་མོས་མཐུན་ཞེ་དྲག་ཡོང་འདུག་ག་རྒྱལ་བ་རིན་པོ་ཆེ་ལ་གཟིགས་ཅེས་དཔེ་དེ

བོད་ཀྱི་འགོ་ཁྲིད་རྙིང་པ་འདི་ཚོས་ཀྱི་ཆབ་སྲིད་སྲིད་ཇུས་འཛིན་སྟངས་དེ་རྒྱ་གར་དང་མཉམ་འབྲེལ་ལམ་ཡག་པོ་མ་བྱུང་ན། དབུ་ཁྲིད་གསར་བ་རྒྱལ་བ་རིན་པོ་ཆེ་ཅིག་མཇལ་དུས་སྐབས་སུ་དངོས་གནས་ཀྱི་བློ་རིག་སྤྱང་པོ་དང་ཅིག་ཡོད་པའི་སྣང་ཚུལ་དེ་འདྲ་ཞིག་ནེ་རུ་ལ་རྒྱལ་བ་རིན་པོ་ཆེ་གི་བག་ཆགས་དེ་འདྲ་ཞིག་བཞག་གནང་འདུག་བྱས་ཙང་ད་དེ་མ་གཏོགས་པའི་དེ་ནས་འབྲེལ་བ་ཞེ་དྲག་ལུས་ཅིག་ཅིག་བྱུང་ཡོད་མ་རེད་བ་ད་དེ། ཡིན་ནའང་ད་ནེ་རུ་གི་བོད་ལ་སྲིད་བྱུས་འཛིན་རྒྱུ་གི་ནོར་འཁྲུལ་དེ་ད་ང་ཚོས་ག་རེ་དགོངས་དག་ཞུ་ཡས་ཟེར་ན་འདྲ་ཡང་མིན་ན་ག་རེ་ཟེར་ན་དེ་ང་ཚོས་གི་བློ་འགྱོད་དེ་ག་རེ་ཟེར་ན་སེལ་ཡས་ཟེར་ན་འདྲ་ཁོའི་གི་ནོར་འཁྲུལ་དེ་ཡོ་བསྲང་ག་རེ་ཐུབ་ཐབས་གི་རྣམ་པ་ཟུར་གཅིག་ལ་ལྔ་བཅུ་ང་དྲུག་ལོ་ར་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཕར་གདན་འདྲེན་ཞུས་བྱས། ཨ་ནི་ནེ་རོ་གི་བོད་དང་རྒྱ་གར་གཉིས་ཀྱི་ཆོས་ཙམ་མ་ཡིན་པའི་ཆབ་སྲིད་ཀྱི་ཐོག་ནས་ཡང་ཡང་ཁོ་རང་ཅིག་འབྲེལ་བ་ཡོད་རེད་བ་འོ་དེ་ཅིག་གསལ་བོ་བཟོས་ཀྱི་བསམ་ཚུལ་དེ་འདྲ་ཞིག་ཁོ་རང་ལ་ཏན་ཏན་བྱུང་ཡོད་ས་རེད་རྒྱུ་མཚན་ག་རེ་རེད་ཟེར་ན་བཞི་བཅུ་ཞེ་དགུའི་ལོ་ལ་ནེ་རོ་གི་སྲིད་བྱུས་དེ་འདྲ་བཟུང་རེད་དེ་ལྔ་བཅུ་ང་གཅིག་ལོ་ལ་རྒྱ་མིས་བཙན་འཛུལ་བྱས་རྗེས་རྒྱ་གར་ལ་ཞེད་སྣང་ལུས་ཅིག་སླེབས་ཀྱི་ཡོད་བ་རེད་ལྔ་བཅུ་ང་དྲུག་ལོ་ལ་གཡས་གཡོན་དེ་ཚོ་ལ་རྒྱ་གར་དང་རྒྱ་ནག་གཉིས་འཆམ་མཐུན་ལུས་ཅིག་དང་ག་ལ་གང་འཚམ་འགྲོ་གི་ཡོད་བ་རེད་དེ་ཡིན་ནའང་ལ་གཞི་རྩའི་ཆ་ནས་རྒྱ་དཀར་ནག་གཉིས་ཀྱི་དཀའ་ངལ་དེ་འཕྲད་རྒྱུ་ཡིན་པ་དེ་ནེ་རོ་གི་ཚོད་དཔག་ལུགས་ག་ལ་གང་འཚམ་ཐེབས་ཀྱི་ཡོད་པ་དང་ད་དེས་ཨ་ནི་བོད་ཀྱི་དབུ་ཁྲིད་རྒྱལ་བ་རིན་པོ་ཆེ་ལྟ་བུ་ཞིག་གིས་སྐབས་དེ་དུས་བོད་དེ་རང་བཙན་གྱི་གནས་བབ་ཅིག་ལ་ཁྲིད་ཐུབ་པ་ཡིན་ན་རྒྱ་དཀར་ནག་གྱི་དཀའ་ངལ་དེ་བོད་བར་དེ་ལ་ཡོད་པ་སོང་ཙང་འཕྲད་རྒྱུ་མེད་པའི་གི་བསམ་ཚུལ་དེ་འདྲས་ཅིག་གི་ཐོག་ནས་ད་རྒྱལ་བ་རིན་པོ་ཆེ་ཕར་ཅིག་དེ་འདྲ་ཞུས་བྱས་བཀའ་མོལ་མང་པོ་ཞིག་གནང་ཡ་དང་ལྷག་པར་དུ་ཨ་ནི། སྐབས་དེ་དུས་ཙམ་པ་རྒྱལ་བ་རིན་པོ་ཆེ་གིས་ནེ་རོ་ལ་ཆབ་སྲིད་ཀྱི་ཐོག་ནས་ལམ་སྟོན་མང་པོ་ཞུས་གནང་ཡ། ད་མདོར་བསྡུས་བཤད་ན་ནེ་རོ་གི་བསམ་ཚུལ་ག་རེ་ཡོད་བ་རེད་རྒྱལ་བ་རིན་པོ་ཆེའི་དགོངས་ཚུལ་ག་རེ་ཡོད་རེད་ཟེར་ན་ལྷུག་པོའི་ཐོག་ནས་ཅིག་དབུ་ཁྲིད་གཉིས་ཀྱི་ག་རེ་ཟེར་ན་དགོངས་ཚུལ་ཕར་ཚུར་ཅིག་བརྗེ་ལེན་གནང་ཡ་ལ་ཡོད་རེད་བ་འདིའི་གི་གནད་དོན་དེ་གཅིག་བྱུང་ཡོད་བ་རེད་གཉིས་པ་དེ་ལོ་རྒྱུས་ཀྱི་དོན་སྙིང་ལོ་རྒྱུས་ག་རེ་ལྡན་ཡོད་རེད་ཟེར་ན་ལྔ་བཅུ་ང་དགུའི་ལོ་ལ་རྒྱལ་བ་རིན་པོ་ཆེ་བོད་གཞུང་བྱོལ་སྡོད་ལ་འགྲོ་ཡོང་དུས་སྐབས་སུ་ཨ་ནི་ནེ་རོ་གིས་ག་རེ་ཟེར་ན་ད་དེའི་སྔོན་ལ་ཁས་ལེན་ལོ་གཅིག་ག་ལ་གང་འཚམ་འོ་དེ་ཅིག་བྱུང་ཡོད་རོ། འདིས་ནེ་རོ་གིས་དང་ལེན་བྱེད་ཡས་ཐོག་ལ་ཤུགས་ཆེ་བོ་གིས་ག་རེ་ཟེར་ན་ད་དེ་ཅིག་བྱུང་ཡོད་རེད། ནེ་རོ་གིས་ཅིག་ཁས་ལེན་བྱེད་ཡས་ཀྱི་ཐོག་ལ་བསམ་བློ་ངོས་ལ་འབྲེལ་བ་མང་པོ་ཅིག་ཡོད་རོ་བ། འདི་འདྲས་ཀྱི་ཐོག་ནས་ཅིག་དང་ལེན་བྱེད་ཡས་དེ་ལ་ཤུགས་རྐྱེན་དང་ནུས་པ་ཤུགས་ཆེ་བོ་ཐོན་ཡོད་རེད་དེ་ག་ནང་བཞིན་གྱི་ཕྱིས་ལ་བོད་བཙན་བྱོལ་ལ་སླེབས་བ་དེ་ནས་ནི་རྒྱལ་བ་རིན་པོ་ཆེ་གིས་ཅིག་ཡར་ནེ་རོ་ལ་ག་རེ་ཞུས་པ་ཡིན་ནའང་ཅིག་དང་ལེན་བྱས་ཀྱི་དེའི་ཐོག་གི་གནས་ཚུལ་དེ་ཚོ་ལ་ཚང་མ་ལོ་རྒྱུས་འབྲེལ་བ་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་ལྔ་བཅུ་ང་དྲུག་ལོ་ལ་རྒྱ་གར་ལ་ཆིབས་བསྒྱུར་གནང་དུས་སྐབས་སུ་ང་ཚོས་ཀྱི་བོད་ཀྱི་ལས་བྱེད་གནས་རིམ་མཐོ་བ་མང་པོ་ཅིག་གིས་ད་བོད་ལ་ཕར་ཆིབས་བསྒྱུར་གནང་རྒྱུ་ཡོད་བ་མ་རེད་ཟེར། ལྷག་པར་དུ་སྟག་འཚེར་རིན་པོ་ཆེ་ད་ལྟ་བུ་ཅིག་གིས་ནི་ཨ་མི་རི་ཀ་ལ་ཕར་ཅིག་ཆིབས་བསྒྱུར་གནང་དགོས་རེད་བོད་ལ་ཆིབས་བསྒྱུར་གནང་རྒྱུ་ཡོད་བ་མ་རེད་ཟེར་གི་མདོར་བསྡུས་ནས་བཤད་ན་རྒྱལ་བ་རིན་པོ་ཆེ་སླར་ཡང་ཕར་ཆིབས་བསྒྱུར་གནང་ཡས་འདིའི་ཐོག་ལ་ནེ་རོ་གིས་མདོར་བསྡུས་ནས་བཤད་ན་རྒྱལ་བ་རིན་པོ་ཆེ་དང་རྒྱ་ནག་གཉིས་བར་ལ་ཅིག་ཕན་ཚུན་འབྲེལ་འདྲིས་གནང་ཡས་འདི་འདྲས་བྱུང་བའི་སྐབས་སུ་ལྔ་བཅུ་ང་དགུ་གི་གོང་ལ་རྒྱལ་བ་རིན་པོ་ཆེ་ཕྱི་ལོགས་ལ་བྱོལ་སྡོད་གནང་ཡས་གི་གོ་སྐབས་མ་བྱུང་བ་མ་རེད་བ། ལྔ་བཅུ་ང་གཅིག་ལོ་ལ་གོ་སྐབས་བྱུང་ཡོད་གྲོ་མོ་བར་དུ་ཆིབས་བསྒྱུར་གནང་རྗེས་ཕ། ལའོ་ལ། མཉན་ཡོད་ལ་ཕེབས་རྗེས་ཕར་ཅིག་སླར་ཡང་ཆིབས་བསྒྱུར་གནང་རོ། དེ་ག་ནང་བཞིན་གྱི་ལྔ་བཅུ་ང་དྲུག་ལོ་ལ་ཕར་ཆིབས་བསྒྱུར་མ་གནང་བ་ཡིན་ན་འགྲིག་ཡོད་རོ། ཡིན་ན་ཕར་ཆིབས་བསྒྱུར་གནང་རོ། བྱས་ཙང་ལྔ་བཅུ་ང་གཅིག་ལོ་དེ་ཡོངས་འཛིན་གླིང་རིན་པོ་ཆེ་གིས་ད་ཨ། བཀའ་དགོངས་གཞི་བཟུང་རེད། ལྔ་བཅུ་ང་དྲུག་གི་ལོ་དེ་སྲིད་བློན་ནེ་རུ་གིས་གིས་ཟེར་ན་འདྲ་ལམ་སྟོན་ཟེར་ནའང་འདྲ་ཁོ་རང་གིས་ཅིག་སློབ་གསོ་ཟེར་ནའང་འདྲ་འདི་ཡི་གི་འོག་ནས་རེ་མ་ཚོ་ཞེ་ལྔ་བཅུ་ང་གཅིག་གི་ལོ་ལ་རྒྱལ་བ་རིན་པོ་ཆེ་གྲོ་མོ་ནས་རྒྱ་གར་ལ་ཆིབས་བསྒྱུར་གནང་དགོས་འདུག་ཟེར་ནས་གཞུང་ཞབས་ཕྱོགས་ཁག་གཅིག་གིས་ཤུགས་ཆེ་བོ་ཞེ་བོ་གསུངས་བསྡད་ཀྱི་ཡོད་རེད་ཨ་ནི་དེ་ག་ནང་བཞིན་གི་ལྔ་བཅུ་ང་དྲུག་ལོ་ལ་རྒྱལ་བ་རིན་པོ་ཆེ་ད་བོད་ལ་ཆིབས་བསྒྱུར་གནང་རྒྱུ་མི་འདུག་ཟེར་གི་ཤུགས་ཆེ་བོ་ཞེ་བོ་གསུངས་བསྡད་ཀྱི་ཡོད་རེད་གཞུང་ཞབས་འགས་གསུངས་ཉེ་བ་རེད་ལ་ཡབ་གཞིས་སྐུ་མཆེད་དུ་དུ་དང་མང་པོ་ཞིག་གསུངས་བསྡད་ཡོད་རེད་ཡིན་ནའང་ལ་རྒྱལ་བ་རིན་པོ་ཆེ་ནེ་རུ་གིས་ཀ་ལ་ལ་ཡེ་ཕར་ཆིབས་བསྒྱུར་གནང་ར་བ་བྱས་ཙང་འདྲ་ང་ཚོས་གིས་ལྔ་བཅུ་ང་གཅིག་ལོ་ལ་རྒྱལ་བ་རིན་པོ་ཆེ་ཆོས་ཐོག་སྐབས་དེ་དུས་ཕེབས་ཡོད་པ་ཡིན་ན་གནས་སྟངས་ག་འདྲ་ཅིག་ཆགས་བསྡད་ཡོད་རེད། ལྔ་བཅུ་ང་དྲུག་ལོ་ལ་ཨ་ནི་ཕར་ཅིག་ཆིབས་བསྒྱུར་མ་གནང་ཅིག་ཏུ་སི་བཞུགས་ཡོད་ན་རྒྱ་གར་གཞུང་གིས་ཅིག་སྐྱབས་བཅོལ་དང་ལེན་མ་བྱས་ན་ཨ་མི་རི་ཀ་ལ་ཕར་ཆིབས་བསྒྱུར་གནང་བ་ན་གནས་སྟངས་ག་རེ་ཆགས་ཡོད་རེད། ཨ་ནི་ལྔ་བཅུ་ང་དགུ་ལོ་ལ་ཆིབས་བསྒྱུར་གནང་བྱས་ཨ་ནི་གནས་སྟངས་ག་རེ་ཆགས་འདུག་ཟེར་ན་དེ་ཚོ་གསུམ་ཆ་ལུགས་ཅིག་བསྡུར་བ་ཡིན་ན་ཨ་ནི་ལྔ་བཅུ་ང་དྲུག་ལོ་གི་རྒྱ་གར་ལ་ཆིབས་བསྒྱུར་གནང་ཡ་འདི་ཚོས་གི་ལོ་རྒྱུས་ཀྱི་དོན་ཟེར་ཏེ་ད་ལ་གང་འཚམ་ཅིག་དེ་ང་ཚོས་ཅིག་ཕེད་དེ་ཆ་བསམ་བློ་གཏང་ས་ཤུགས་ཆེ་པོ་ཞེ་བོ་ཅིག་དང་དབྱེ་ཞིབ་བྱེད་སའི་གི་གནས་ཚུལ་མང་པོ་ཡོད་རེད་སྣང་བ་ལ། ལགས། བྱས་ཙང་ད་ལྔ་བཅུ་ང་དྲུག་ལོ་ལ་ཨ་ནི་རྒྱ་གར་ལ་ཞབས་སོར་འཁོད་པའི་རྗེས་ལ་ཡིན་པའི་ནས་ལས་སྐབས་དེ་དུས་ད་ནེ་རུ་དང་དགའ་མོའི་ནང་ཡོད་རེད་ཐ་ན་སྐབས་དེ་དུས་ནི་རྒྱ་ནག་གི་ད་སྲིད་བློན་ཀྲོའུ་ཨེན་ལེ་ཡི་ནས་ཆེད་མངགས་རྒྱ་གར་ལ་ཐེངས་མ་གཅིག་མ་རེད་ཐེངས་མ་ཁ་ཤས་ཅིག་འབྱོར་ཡོད་པའི་གནས་ཚུལ་འདི་གའི་ཡི་ནས་ལས་རྒྱལ་བ་རིན་པོ་ཆེ་ད་ལྔ་བཅུ་ང་དྲུག་ལོ་ལ་རྒྱ་གར་ལ་ཆིབས་བསྒྱུར་གནང་པའི་དབང་གིས་རྒྱ་ནག་གི་དཔོན་རིགས་དངངས་ཚབ་ཀྱི་ཐོག་ནས་ནི་ལྡི་ལིར་སྐྱོད་པ་ཅིག་བྱེད་ཀྱི་ཡོད་རེད་འདི་གའི་ད་ང་ཚོས་ཡང་ཞིབ་ཕྲ་ཅིག་གསན་མཁན་རྣམ་ཚོ་བསམ་བློ་ནི

ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དྲན་གསོའི་དུས་ཆེན་ཁྱད་པར་ཅན་དུ་སྲུང་བརྩི་གནང་བའི་ཚོགས་མགོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་སྔ་ལོ་ནས་གདན་ཞུས་དང་རྒྱ་གར་གཞུང་ནས་པེ་ཅིང་དུ་ཕྱི་དྲིལ་ཐོག་ནས་གདན་ཞུ་ཞུ་རྒྱུ་ཡིན་ཚུལ་བཀའ་མོལ་ཐེངས་ཁ་ཤས་གནང་ཡོད་ཀྱང་ལྷ་སྡོད་རྒྱ་མིའི་སྐུ་ཚབ་ཚོས་ཏཱ་ལའི་བླ་མ་རིན་པོ་ཆེ་བོད་རང་སྐྱོང་ལྗོངས་ཀྱི་ཕྱག་ལས་གལ་ཆེ་མང་པོ་གནང་རྒྱུ་ཡོད་ཚུལ་གྱིས་སྐུ་ཚབ་ཀྱིས་གནང་རྒྱུའི་གྲ་སྒྲིག་གནང་དགོས་ཞུས་ཟེར་ན། རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཐུབ་ཀྱི་མི་འདུག་ཟེར་རྒྱ་མི་ཁག་ཅིག་ཕྱི་ར་ཞུགས་ཀྱིས་འདི་འདྲའི་སོང་ཙང་སྐུ་ཚབ་ལ་ཁྲི་བྱང་རིན་པོ་ཆེ་དང་འདི་ནས་ཕྱིར་བསུར་དུ་ཅི་ལྟར་ཡིན་མདོག་ཁ་པོ་ཡོད་འདི་འདྲའི

ཆོས་ཚོགས་སུ་གསུང་བཤད་གནང་ཆེད་དང་དེ་བཞིན་ཞབས་འབྲིང་རྣམས་ནས་ཕྱི་རྒྱལ་དཔོན་རིགས་དང་གསར་སྡུད་བཅས་པར་རྒྱ་མིས་བོད་ནང་རོགས་རམ་དང་ཡར་རྒྱས་ཆེན་པོ་གཏོང་གི་ཡོད་ཚུལ་བོད་མི་རྣམས་མེས་རྒྱལ་ཁྱིམ་ཚང་ཆེན་པོའི་ཆེན་པོར་ལོག་སྟེ་དགའ་པོ་ཡོད་ཚུལ་ཤོད་དགོས་དང་བོད་ཤར་ཕྱོགས་སུ་ཟིང་འཁྲུག་ཡོད་པའི་གནས་ཚུལ་བཤད་མི་ཆོག་པ་དང་བཙན་རྒྱལ་རིང་ལུགས་པའི་ཉུལ་མ་དང་ལྷག་པར་རྒྱ་གར་ནང་དུ་བོད་མི་ལོག་སྤྱོད་པ་ཚོ་དང་འདྲིས་འགྲོགས་མི་ཆོག་པ་དང་དེ་དག་ལ་རྣམ་པ་ཀུན་ཏུ་བག་ཟོན་དགོས་རྒྱུ་སོགས་འཇམ་རྩུབ་སྣ་ཚོགས་ཀྱི་སྒོ་ནས་སློབ་སྦྱོང་བྱས་མཐར། ཆིབས་ཞབས་སུ་སྐུའི་ཡོངས་འཛིན་རྣམ་པ་གཉིས་དང། བཀའ་བློན་ཟུར་ཁང་པ་མདོ་མཁར་བ་ང་ཕོད་པ་སོགས་ཆིབས་ཞབས་སེར་སྐྱ་གང་འཚམ་བཅས་ལྷ་ས་ནས་རླངས་འཁོར་དུ་ཆིབས་བསྒྱུར་གྱིས་གཞིས་རྩེ་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལྷན་རྒྱས་བཅས་རྣ་ཐོས་ལ་རྩེར་རྒྱ་གར་སྲིད་འཛིན་དང་སྲིད་བློན་རྣམས་ཀྱི་འཚམས་ཞུའི་མཇལ་དར་དང་མེ་ཏོག་འབུལ་བར་འབྲས་སྤྱི་ཨ་པ་པན་མཆོག་དང་བྱང་ཆུབ་ཆེན་པོའི་ཆོས་ཚོགས་ཀྱི་དབུ་འཛིན་འབྲས་ལྗོངས་རྒྱལ་སྲས་སོགས་ནས་ཕེབས་བསུ་ཞུ་གནང་མཛད།
ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་དངོས་སུ་རྒྱ་གར་ལ་ཆིབས་བསྒྱུར་གནང་ཡོད་རེད་ལ་ད་རྒྱ་གར་གྱི་མཛད་འཆར་འདིས་ཁ་འགའ་ཤས་གཅིག་ཟླ་གཅིག་དེ་ཡིན་པས་ན་ད་ལྟ་གོང་ལ་བཀའ་མོལ་བྱུང་པས་རྒྱ་དཀར་ནག་གི་དཔོན་རིགས་དང་ཐད་ཀར་བཀའ་མོལ་གནང་ཡག་རེད་གཅིག་དེ་ཡིན་པས་ན་ཆོས་ཕྱོགས་ཀྱི་ཨ་ནི་མཛད་འཕྲིན་བསྐྱངས་གནང་ཡག་དེ་ཡང་གནད་འགག་ཅིག་གི་ཆགས་ཀྱི་ཡོད་རེད་བ་སྐབས་དེ་དུས། རེད་འགྲོ་ག་ལགས་གཙོ་ཆེ་ཤོས་ད་ག་རེ་ཟེར་སྐབས་དེ་དུས་ངོ་བོ་དེ་ཆོས་ཕྱོགས་ཀྱི་ངོ་བོ་རེད་བ་ཐོག་མའི་ཆར་ལ་རྒྱ་ནག་གི་ཆོག་མཆན་ལུགས་ཅིག་སྤྲད་ཡོད་མ་རེད་རྒྱལ་བ་རིན་པོ་ཆེ་ཡ་ནི་བྲེལ་བ་ཡོད་པ་རེད་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་བཙུགས་ཡས་ཀྱི་ལས་དོན་ཐོག་ལ་རྒྱལ་བ་རིན་པོ་ཆེ་ཐུགས་བྲེལ་ཡོད་པ་རེད་ཟེར་གི་དེ་འདྲ་བྱས་རྗེས་དགོངས་པ་ལུགས་ཅིག་ཁྲོལ་ཡོད་པ་མ་རེད་ད་ཕྱིས་ལ་ནེ་རུ་གིས་བྱས་ཙང་ཆེད་མངགས་ཁོ་རང་རྒྱ་ནག་དབུས་གཞུང་ལ་མགྲོན་ཤོག་ལུགས་ཅིག་དང་པོ་དེ་འབྲས་ལྗོངས་ཀྱི་ང་ཚོའི་གི་ཆོས་རྒྱལ་གྱི་ངོ་བོའི་ཐོག་ནས་བཏང་བ་རེད། ཨ་འདིའི་གི་གྲ་སྒྲིག་གནང་ག་རེ་ཟེར་ན་སྟོན་པ་མྱ་ངན་ལས་འདས་རྗེས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་མཛད་སྒོའི་ནང་ལ་ཅིག་ཐུགས་འགན་བཞེས་མཁན་གཙོ་བོ་ཅིག་འབྲས་ལྗོངས་ཆོས་རྒྱལ་ཆགས་འདུག་པ་བྱས་ཙང། ཕྱིས་ལ་ནེ་རུ་རང་གིས་ཐུགས་སིལ་མར་ཞུས་རྗེས་གཞི་ནས་རྒྱལ་བ་རིན་པོ་ཆེ་ཨ་ལྷག་པར་དུ་མཉམ་དུ་ལུགས་ཅིག་མགྲོན་ཤོག་དེ་ལ་ཐོག་མའི་ཆར་ལ་པཎ་ཆེན་རིན་པོ་ཆེ་ཡོད་ས་མ་རེད་ཨ་ནི་ནེ་རུ་གིས་ཐུགས་སིལ་ཞུས་དུས་སྐབས་སུ་ཨ་ནི་པཎ་ཆེན་རིན་པོ་ཆེ་རེད་ཨ་ནི་རྒྱལ་བ་ཡབ་སྲས་གཉིས་ཆ་ལུགས་གདན་འདྲེན་ཞུས་ཡོད་དེ་རེད་བ། ད་གདན་འདྲེན་ཞུས་རྗེས་ཆིབས་བསྒྱུར་གནང་དུས་སྐབས་སུ་བོད་རང་སྐྱོང་ལྗོངས་ཀྱི་ལས་བྱེད་ཅིག་སྐབས་དུས་དེ་ད་བོད་དམག་ཁུལ་ཁང་ལབ་དགོས་རེད་བ་དེ་དུས་ཀྱི་རྒྱལ་བ་རིན་པོ་ཆེ་ང་ཚོའི་དེ་སངས་རྒྱས་མྱ་ངན་ལས་འདས་རྗེས་ལོ་ཉིས་སྟོང་ལྔ་བརྒྱ་ཞུ་བའི་གི་མཛད་སྒོའི་ཐོག་ལ་བཀའ་སློབ་གནང་ཡས་དེ་ཚང་མ་ལ་རྒྱལ་བ་པཎ་ཆེན་གཉིས་ཆར་གྱི་བཀའ་སློབ་གནང་ཡས་དེ་སུ་བྷ་ནི་ཚུ་རྒྱ་ནག་ཁོ་རང་ཚོས་གྲ་སྒྲིག་ལུགས་བྱས་རྗེས་དེ་ག་རང་གནང་དགོས་རེད་ཟེར་ཡས་དང་རྒྱ་གར་ལ་ཕར་ཆིབས་བསྒྱུར་གནང་དུས་སྐབས་སུ་ཨ་ནི་བཀའ་མོལ་ག་རེ་གནང་དུས་སྐབས་སུ་ན་ཀྲུང་ཧིན་རྒྱལ་ཁབ་གཉིས་ཟེར་ཞུ་དགོས་རེད་ཟེར་ཀྲུང་གོ་དང་ཧིན་དུ་ཟེར་དགོས་རེད་བ་བྱས་ཙང་ད་དེ་དུས་ཙམ་ན་ཆབ་སྲིད་ཀྱི། སྐད་ཆ་ཤུགས་ཆེ་བོ་ལུགས་ཅིག་རེད་བ། སྤྱིར་དངོས་གནས་བྱས་ན་བོད་དང་རྒྱ་གར་གྱི་སྐད་ཆ་བཤད་དགོས་ཟེར་དགོས་རེད་བ་བྱས་ཙང་འདི་འདྲའི་གི་སློབ་གསོ་ལོ་རྒྱུས་མང་པོ་དང་གནས་ཚུལ་མང་པོ་ཅིག་ནི་ཅིག་དེ་འདྲ་ཞུས་རེད་ཅིག་བྱས་རེད་དེ་ཡིན་ནའང་ལགས་ད་ཆིབས་བསྒྱུར་གནང་རྗེས་གཙོ་ཆེ་ཤོས་དེ་ཆོས་ཕྱོགས་ཀྱི་ཐོག་གི་ཅིག་ཡིན་པར་སོང་ཙང་རྒྱ་གར་གྱི་གནས་ཆེན་ཁག་ལ་མཆོད་མཇལ་སྤྲོད་དང་ལྷག་ཏུ་སངས་རྒྱས་མྱ་ངན་ལས་འདས་རྗེས་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་ད་དུས་དྲན་མཛད་སྒོའི་ཚོགས་ཐོག་ལ་ཨ་ནི་བཀའ་སློབ་གནང་ཡས་དེ་ཚོའི་གི་ད་མཛད་སྒོ་རབ་དང་རིམ་པ་མང་པོ་ཞེ་པོ་ཅིག་གནང་འདུག་ལགས་ད་འདིའི་གི་ཐོག་ནས་ང་ཚོའི་གི་གནད་དོན་ལུགས་ཅིག་ག་རེ་ཡོང་གི་རེད་ཟེར་ན། འབྲས་ལྗོངས་ཡིན་པ་ཡིན་ན་རེད་ལ་དྭགས་ཡིན་པ་ཡིན་ན་རེད་ང་ཚོའི་གངས་ཅན་ད་རྒྱ་གར་གྱི་ཁྱབ་ཁོངས་ལ་ཡོད་སྔོན་མ་བོད་ཀྱི་ས་ཆ་བྱས་ཆོས་དང་རིག་གཞུང་བོད་པ་གཅིག་པ་བྱས་ད་ལྟ་རྒྱ་གར་གྱི་ཆབ་སྲིད་ཀྱི་མངའ་ཁོངས་ནང་ལ་ཡོད་ཅོག་གི་བོད་པ་ཟེར་དགོས་རེད་ད་གངས་ཅན་དེང་སང་བྱས་ན་ཧི་མ་ལ་ཡའི་ལབ་དགོས་རེད་བ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་བླ་ཆེན་དཔོན་ཆེན་དེ་ཚོ་མང་པོ་གཅིག་དང་རྒྱལ་བ་རིན་པོ་ཆེ་ལྷན་རྒྱས་ཡོང་བ་དང་འདི་ཚོ་དང་ཡང་སླར་ཡང་འབྲེལ་བ་མང་པོ་ཞིག་བཟོ་ཐུབ་པའི་གི་ཆོས་ཕྱོགས་ཀྱི་དོན་སྙིང་ཡང་དེ་འདྲ་ཞིག་འདུག་ཨ་ལགས་འོ། སྐབས་དེ་དུས་ཡིན་པས་ན་ཡང་བོད་ནས་བོད་མི་གནས་མཇལ་བ་མང་པོ་ཞིག་ཕེབས་ཡོད་རེད་ཅེས་བརྗོད། རེད་འགྲོ་ག་ལགས་ད་དེའི་སྔོན་ལ་བོད་ཀྱི་མི་ག་ལ་གང་འཚམ་ཅིག་འདུག་ཨ་ང་ཚོས་བོད་པ་ད་དེང་སང་རྒྱ་གར་ཁམས་པ་ཟེར་བཟོ་འདྲ་དང་ཁ་ཙ་ར་ཟེར་བཟོ་འདྲ་ཞིག་འདུག་ཨ་ང་ཚོས་ཤོར་དེ་ཚང་མ་ལ་རྒྱུད་པ་གཅིག་བོད་ནས་ཆད་ཀྱི་ཡོད་རེད་བ་ངས་དེ་རྒྱ་གར་ཁམས་པ་ལ་ངས་དེ་རྒྱ་གར་འཁྱམས་པ་ལབ་ཀྱི་འདུག་ཨ་རྒྱ་གར་ལ་འཁྱམས་འགྲོ་མཁན་ཟེར་ཅིག་ད་ཀོ་སྒྲ་ཟུར་ཆག་ཅིག་རྒྱ་གར་ཁམས་པ་ཟེར་ལབ་དེ་རེད་དེང་སང་ང་ཚོས་དེ་འདྲའི་རིགས་མང་པོ་ཞིག་ཡོད་རེད་བ། ལྷག་པར་དུ་རྡོ་རྗེ་གླིང་དང་བཀའ་བློན་སྦུག་བར་ལ་ཚོང་པ་དང་བོད་ནང་ལ་དཀའ་ངལ་འཕྲད་པ་ཟེར་ན་ད་ང་ཚོས་ཀྱི་ཁྲལ་འུ་ལག་རྒྱུག་མ་ཐུབ་པའི་ཚུར་བྲོས་ཤར་རྒྱུག་གི་རིགས་ཨ་ནི་ཕ་ཚོ་ལ་དཔེ་བཞག་བྱས་ན་ང་ཚོས་ཀོ་ལི་ལ་རྒུད་དེ་འདྲ་རྒྱུག་མཁན་གྱི་རིགས་ཡང་མང་པོ་ཞིག་ཡོད་རེད་པ་ལྔ་བཅུ་ང་དྲུག་གི་གོང་ལ་བོད་པ་དེ་འདྲ་ཡོད་ག་ལ་གང་འཚམ་མང་པོ་འདུག་བཀའ་བློན་སྦུག་དང་རྡོ་རྗེ་གླིང་སྔོན་ལ་ཨ་འདི་ག་ནང་བཞིན་གྱི་དུས་སྐབས་དུས་སྐབས་སུ་གཅེན་མཁན་རྩིས་གསུམ་ཟེར་སྐུ་ཡི་གཅེན་པོ་རྒྱ་ལོ་དོན་གྲུབ་བྱས་ཨ་ནི་རྩིས་དཔོན་ཞྭ་སྒབ་པ་བྱས་རྩེ་ཕྱག་མཁན་ཆུང་གཅིག་ཁོ་ཚོ་གསུམ་གྱིས་ཕར་ཀ་སྦུག་བདེ་དོན་ཚོགས་པ་ཟེར་གྱི་ཚོགས་པ་ཞིག་ཡང་བཙུགས་ཤེས་པ་རེད་པས་འོ་བྱས་ཙང་འདིའི་དུས་བོད་པ་ག་ལ་གང་འཚམ་ཅིག་ཡོད་རེད་ལ་དེའི་སྔོན་ལ་རྒྱ་གར་ལ་གནས་མཇལ་འགྲོ་མཁན་དེ་དག་སྐུ་དྲག་གི་རིགས་མང་ཆེ་ཅིག་རྒྱ་གར་ལ་གནས་མཇལ་ལུགས་ཅིག་ཕེབས་ཀྱི་འདུག་ཨ་རིམ་པས་རེད་པས་ད་ཡིན་ན་ད་ལམ་དེ་ལ་དམིགས་བསལ་ག་རེ་ཆགས་བསྡད་རེད་ཟེར་ན་ཕ་ཡུལ་གྱི་ས་གནས་ཀྱི་མི་ཚང་མ་ལ་རྒྱལ་བ་རིན་པོ་ཆེ་རྡོ་རྗེ་གདན་དང་ཝ་ར་ཎ་སི་དང་འདི་ཚོ་ལ་ཆིབས་བསྒྱུར་གནང་དུས་སྒོས་སུ་བོད་པ་ག་ན་ག་ཡོད་ཡོད་རྒྱུ་ཚང་མ་ལོ་ཕལ་ཆེར་སླེབས་ཨ་ནི་བོད་ནས་ཚུར་ཞབས་ཕྲས་དེ་འདྲ་མང་པོ་ཞིག་ཡོད་རེད་པ་དེ་འདྲ་མང་པོ་ཡོང་རྗེས་གང་ཅི་དམིགས་བསལ་གྱི་ཅིག་ཅིག་གནས་ཚུལ་འགྱུར་བ་འགྲོ་བའི་ལོ་ཞིག་བྱུང་ཡོད་རེད་ཟེར་ན་དེ་འདྲ་ཅིག་བྱུང་ཡོད་རེད་བྱས་ཙང་ད་རྒྱལ་བ་རིན་པོ་ཆེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་བཞིའི་ཉིན་ག་རྒྱ་གར་གྱི་རྒྱལ་སར་ཞབས་སོར་འཁོད་གནང་བའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདུག་གསུང་འགྲོས་ཤིག་གནང་ཤག། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་རྩ་བཞིའི་ཉིན་ག་དེར་སྒང་ཏོག་ནས་སི་ལི་གུ་རི་བར་རླངས་འཁོར་དང་དེ་ནས་གནམ་གྲུའི་ཐོག་ཆིབས་བསྒྱུར་གྱིས་རྒྱ་གར་རྒྱལ་ས་ལྡི་ལི་གནམ་གྲུའི་བབས་ཐང་དུ་སྲིད་འཛིན་ཕྱག་རོགས་རཱ་དྷ་ཀྲི་ཤི་ནཱན་དང་སྲིད་བློན། ནེ་རུ་རྒྱ་གར་གྱི་དཔོན་རིགས་ཆེ་ཁག་དང་རྒྱ་གར་དུ་བཅའ་བཞུགས་ཕྱི་རྒྱལ་གྱི་གཞུང་ཚབ་ཁག་གཞན་ཡང་ནང་པའི་ཆོས་ཚོགས་ཀྱི་དབུ་འཛིན་ཁག་སོགས་ནས་དགའ་བསུ་གཟབ་རྒྱས་ཞུས་ཏེ་སྲིད་བློན་སྐུ་གཞོན་ལྷན་རྒྱས་ཕེབས་འཁོར་ཐོག་ཐད་ཀར་སྲིད་འཛིན་ཕོ་བྲང་དུ་ཕེབས་ཏེ་སྲིད་འཛིན་ར་ཇེན་དྲ་པར་སཱ་དར་མཇལ་འཕྲད་གནང་སྟེ་དེ་ནས་བཞུགས་ཡུལ་ཧེ་དྲ་པར་ཧའུ་སུ་ལ་ཞབས་སོར་འཁོད་ཀུན་གཟིགས་མཆོག་ཀྱང་གནམ་གྲུ་རྗེས་མའི་ནང་ཕེབས་ཏེ་དགའ་བསུ་གོང་ལྟར་ཞུ་བཞིན་པ་ཀོ་ཐ་ཧའུ་སི་ཞེས་པའི་ཕེབས་སྒྲིག་སར་ཕེབས་པ་རེད་ཟེར་ད་དེ། རྒྱལ་བ་རིན་པོ་ཆེ་ཡིན་ན་མར་ཆིབས་བསྒྱུར་གནང་ཡོང་སྒང་ལ་ཡང་ང་ཚོས་ཕེབས་སྒོར་ལ

ཅེས་བསྐོར་བྱ། དང་པོ་རྒྱལ་བ་རིན་པོ་ཆེ་ཡིན་ན་ཆིབས་བསྒྱུར་གནང་དུས་ནས། པཎ་ཆེན་རིན་པོ་ཆེ་ལ་རྒྱལ་བ་རིན་པོ་ཆེ་སྤྱི་ལ། ད་གཞུང་ཞབས་སུ་ཚང་མ་ལོག་ལ་པའི་རྒྱ་མིས་དེ་ཞེ་དྲག་ཞུས་འདུག་ག་ཨ་ནི་རྒྱ་གར་ནང་ལ་ཡོད་པའི་ཕྱིའི་རྒྱལ་ཁབ་ཀྱི་མི་མང་པོ་ཡོད་རེད་ཨ་ནི་དེ་ཚོར་བཀའ་མོལ་གནང་དང་ཨ་ནི་གསུང་བཤད་གནང་ཡ་དེ་ཚོ་གང་ག་རྒྱ་མི་རང་ནས་བཟོས་ཕུལ་རྒྱ་གར་ནང་ལ་ཡོད་པའི་ཨ་ནི་བོད་པའི་མི་རིགས་དེ་འདྲ་ཡོད་རེད་དེ་ཚོ་ལ་འབྲེལ་བ་རྩ་ནས་གནང་ཆོག་གི་མ་རེད་ཟེར་བསླབ་བྱ་མང་པོ་ཅིག་ཞུས་ཡོད་རེད་དེ་ག་ནང་བཞིན་ཆིབས་ཞབས་ཚོ་ལའང་གང་ག་གནང་ཡོད་རེད། ཡོད་རེད་དེ་ང་ཚོ།

བཀའ་ཤག་ལ་བཅར་བ་རེད། དངོས་སུ་རང་བཅར་ནས་བཀའ་ཤག་ལ་བཀའ་མོལ་ཐེངས་མང་པོ་ཞུས་པ་ཡིན། ད་བཀའ་མོལ་ཞུ་ཡའི་སྙིང་པོ་ཡན་པ་ཞུ་དགོས་ཡོད་མ་རེད། ད་ནི་རྒྱ་གར་ལ་ཕེབས་པའི་ཞོར་འདི་ལ། བོད་རྒྱའི་དོན་ཚན་བཅུ་བདུན་ཟེར་མཁན་འདི་ལ་བསྒྱུར་བཅོས་ཅིག་གནང་རོགས་གནང། འདི་མ་གནང་ན་ཁམས་ཀྱི་རྒྱུད་ལ་ཞེ་དྲག་ཨ་ནི་ད། རྒྱ་མིས་བསྒྱུར་བཅོས་དེ་ཚོ་བཏང། ཨ་ནི་ཁྲིམས་འགལ་ཞེ་དྲག་བྱེད་ཀྱི་འདུག་གྲོས་མཐུན་ལ་མ་གནས་པ་ཞེ་དྲག་བྱེད་ཀྱི་འདི་འདྲ་སོང་ཙང་ད་ངོ་ལོག་ལངས་ནས་སྐྱོན་སྒྲུབ་འདི་བྱེད་ཀྱི་འདི་འདྲ་སོང་ཙང་ད་འདི་བསྒྱུར་བཅོས་གནང་རོགས་གནང། ད་འདི་བཀའ་ཤག་རང་ཚོས་ཨུ་ཚུགས་བརྒྱབ་ནས།

ད་ལྟ་གོང་ལ་གསུངས་པའི་ཀ་སྦུག་ལ་ཡིན་པ་ཡིན་ན་བོད་ཀྱི་བདེ་དོན་ཚོགས་པ་ཅིག་གི་བཙུགས་གནང་ཡོད་གསུངས་ཀྱི་དེའི་ཐོག་ནས་འབྲེལ་བ་ཐད་ཀར་འབྲེལ་བ་ཡོད་པ་བཅས་བྱས་ཀྱི་ཡོད་ཟེར་ལ་ད་ཡིན་ན་མཛད་སྒོའི་གསུང་བཤད་ཀྱི་ཐོག་ལ་རྒྱ་ནག་གཞུང་གི་འཆར་གཞི་བཀོད་པའི་གསུང་བཤད་ཀྱི་དེ་ཅིག་ཡོད་ས་རེད་ཡིན་ནའི་རྒྱལ་བ་རིན་པོ་ཆེ་ནས་འདི་མ་གནང་པ་བྱས་པན་ཆེན་རིན་པོ་ཆེ་གིས་ནི་ད་ག་རང་ཅིག་གི་ཀློག་གནང་པ་རེད་ཟེར་བཅས་གསུང་གི་འདུག་ག་འདི་ག་འདྲས་ས་རེད་ལོ། ལ་འགྲོ་བ་ལ་ད་དེའི་སྐབས་སུ་གཞུང་བླ་བྲང་གཉིས་བར་གི་དཀའ་ངལ་ཤུགས་ཆེ་ཤོས་ཀྱི་དུས་ཚོད་ལོ་གཅིག་རེད་ད་ང་ཚོའི་འདས་པའི་གི་ཅིག་པན་ཆེན་རིན་པོ་ཆེའི་སྐུ་ཕྲེང་བཅུ་པའི་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་ཐོག་ནས་བྱས་བཤད་ན་ང་ཚོའི་པན་ཆེན་རིན་པོ་ཆེ་གི་ལ་ང་ཚོས་གི་བསྟོད་བསྔགས་ཞུ་དགོས་ས་དང་རྗེས་སུ་ཡི་རང་ཞུ་དགོས་སའི་གནས་ཚུལ་མང་པོ་ཡོད་རེད་དེ་ག་ནང་བཞིན་གི་བློ་ཕམ་ཏོག་ཙམ་ང་ཚོའི་བྱེད་སའི་གཞིས་ལུས་ཅིག་དང་ཅིག་ཡོད་རེད་ད་པན་ཆེན་རིན་པོ་ཆེ་སྐུ་ཚེའི་ནང་ལ་དངོས་གནས་གི་མཛད་པ་གི་ཐོག་ནས་ཅི་ཐུབ་བམ་ང་ཚོ་ཨ་དེ་ད་ཏོག་ཙམ་ཅིག་ག་འདྲས་ཡིན་ན་ཟེར་ཅིག།

རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལ་བཙུགས་རྗེས་དེའི་སྐབས་སུ་ད་པན་ཆེན་རིན་པོ་ཆེས་གང་ཅི་ད་བློ་གཅིག་སེམས་གཅིག་གིས་རྒྱ་ནག་གི་ཆབ་སྲིད་དེ་ལ་ཐུགས་ཡིད་ཆེས་པ་ཟེར་ན་འདྲ་ཐུགས་ཡིད་འཕྲོག་པ་ཟེར་ན་འདྲ་རྒྱབ་སྐྱོར་ཆ་ཚང་ཞུས་བྱས་རྦད་དེ་ང་ཚོས་རྗེས་སུ་རྦད་དེ་ཤེས་རྗེས་རྐང་གཅིག་གིས་ལྷག་བསམ་རྣམ་དག་གིས་རྗེས་སུ་འབྲང་ཡས་ཀྱི་དགོངས་པ་ཞུ་བ་མ་རེད་བས་འདི་ཡོད་རེད་ཡིན་ན་ཡང་རྒྱལ་བ་རིན་པོ་ཆེ་ལ་དུས་སྐབས་དེའི་སྐབས་སུ་ད་ཏོག་ཙམ་ཐུགས་དོགས་དུ་བ་གང་ཟེར་ན་རྒྱ་ནག་གི་སྲིད་བྱུས་ཤེས་པ་རེད་བ་བྱས་ཙང་ད་དེ་ཕྱོགས་གཅིག་ནས་མ་ཡིན་ནས་ཞབས་སྤྲས་ཟུག་པ་མ་རེད་བ་དེ་ཚུལ་གྱིས། ཁྱད་པར་ཞེ་པོ་ཅིག་ཡོད་ས་རེད། ག་རེ་ཟེར་ན་པན་ཆེན་རིན་པོ་ཆེ་གི་ཞབས་གྲས་མང་ཆེ་ཅིག་མ་ནས་ཡ་གཅིག་རྒྱ་ནག་དང་ལྷན་རྒྱས་སླེབས་ཡོང་རེད་རྒྱ་མི་དང་དེ་སྐབས་དེ་དུས་ཀྱི་པན་ཆེན་རིན་པོ་ཆེའི་གནས་བབ་དེ་ཡང་རྒྱ་མི་གྱི་རོགས་སྐྱོར་ལ་བརྟེན་བྱས་མང་པོ་ཅིག་བྱུང་ཡོད་རེད་བ་བྱས་ལྷ་ས་ལ་ཡོང་དུས་སྐབས་སུ་པན་ཆེན་རིན་པོ་ཆེ་ལ་ད་མི་མང་གི་ངོས་ནས་ཡ་གཅིག་མང་པོ་ཞིག་བཤད་བསྡད་དགོས་རེད་རྒྱ་མིའི་སྤུ་གུ་རེད་ཟེར་མའོ་ཀྲུའུ་ཞི་གི་སྤུ་གུ་རེད་ཟེར་སོ་ན་གང་ཅི་ད་དེ་རྫུན་མ་རེད་ད་ཨ་སེ་མའོ་ཀྲུའུ་ཞི་གི་སྤུ་གུ་དེ་འདྲ་པན་ཆེན་སྲོལ་རྒྱུན་དེ་འདྲ་རེད་ཟེར་ད་ང་ཚོ་གསར་འགྱུར་དེ་འདྲ་ཧ་གོ་གི་མ་རེད་གྲོང་གསེབ་བ་གཟིགས་དགོས་རེད་ཧ་ལམ་མི་མང་དེ་འདྲས་ཤེས་དགོས་རེད་ཨ་ནི་རྒྱ་མིའི་ཁོག་རྩེད་རེད་ཟེར་སོ་ད་ད་དེ་འདྲས་མང་པོ་ཞིག་ནི། བཅིངས་འགྲོལ་བོད་ལ་བཏང་ཀྱང་སེམས་པ་འགྱུར་གི་མ་རེད་པན་ཆེན་བོད་ལ་སླེབས་ཀྱང་ཕྱག་དབང་ཞུ་གི་མ་རེད་ཟེར་ཕལ་ཆེར་དེ་འདྲས་ཅིག་ཡིན་པ་ཡོད་བསམ་བསམ་གྱི་འདུག་འོ་བྱས་ཙང་དེ་འདྲས་ཀྱིས་བཏང་ཡོད་རེད་ལ་ཨ་ནི་ཁ་སང་ང་ཚོས་ཞུས་པ་ནང་ལྟར་མཇལ་ཁའི་སྐབས་སུ་སྐུ་ངལ་ཅིག་འཕྲད་བསྡད་ཡོད་རེད་བ། བྱས་ཙང་དེ་འདྲས་ཀྱི་སྒང་ལ་རྒྱ་ནག་གི་ལྷ་ས་ལ་ཡོད་ཡག་གི་ལྷོ་ནུབ་ཅུས་དང་ནུབ་བྱང་ཅུས་ཀྱི་འགྲན་རྩོད་དེའི་ནང་ལ་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བླ་བྲང་གི

སྐད་ཆ་བཤད་པ་རེད་མདོར་བསྡུས་བཤད་ན་བོད་ལ་དམངས་གཙོའི་བཅོས་བསྒྱུར་བྱེད་ཡ་དེ་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་དང་པན་ཆེན་ནང་མ་སྒང་གིས་རྦད་དེ་ད་ལྟ་རང་གི་དམངས་གཙོའི་བཅོས་བསྒྱུར་བྱེད་དགོས་འདུག་ཁོ་ཚོས་རྦད་དེ་ལམ་སང་ཁས་ལེན་དགོས་བ་རེད་ད་བོད་གཞུང་དང་རྒྱལ་བ་རིན་པོ་ཆེའི་ངོས་ནས་དེ་ཁས་ལེན་བྱེད་དགོས་བ་མ་རེད་ལམ་སང་དེ་གནས་སྟངས་དེ་འདྲ་ཞིག་རེད་དེ་ག་ནང་བཞིན་གི་རྒྱ་གར་ལ་ཕེབས་དུས་སྐབས་སུ་ཡང་ཏོག་ཙམ་སྐུ་ངལ་ཅིག་ག་རེ་འཕྲད་ཟེར་ན་པན་ཆེན་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ཐོག་མར་མཇལ་འཕྲད་དེ་བཀྲ་ཤིས་ལྷུན་པོ་ལ་མཇལ་དུས་སྐབས་སུ་ཨ་ནི་སྐབས་དེ་དུས་བླ་བྲང་གི་སྐུ་དྲག་དེ་ཚོས་དེའི་སྔོན་ལ་ཕན་མིང་དང་དེ་ཚོས་འདྲ་མཉམ་དགོས་འདུག་ཟེར་གི་བསམ་ཚུལ་བཅུག་པ་རེད་བ་དེ་ཙང།

ཞག་སྡོད་ལོ་ཞིག་ལ་བཞུགས་རྗེས་དངོས་གནས་བྱས་ན་སྐུ་ལ་ང་ཚོའི་བོད་ཀྱི་སྲོལ་རྒྱུན་བྱས་ན་གདན་ས་མཐོ་དམན་ཞལ་ཁེར་བ་ལ་བྱས་ཙང་ད་ལྟའི་བོད་གཞུང་གི་སྐུ་དྲག་ཚོའི་རྣ་བར་འགྲོ་དང་འགྲོ་གི་མ་རག་ད་དེ་ཏག་ཏག་ལོ་ཞིག་བསྡད་མི་འདུག་བ་སྐབས་དེ་དུས་བླ་བྲང་གི་སྐུ་དྲག་དེ་ཚོའི་གོ་སྒྲིག་ཞུ་སྟངས་གནང་སྟངས་དེ། དེ་འདྲས་ཀྱི་གནས་ཚུལ་དེ་ལ་རྐྱེན་པས་ད་བཀྲ་ཤིས་ལྷུན་པོ་ནས་ཚུར་ཕེབས་དུས་ནས་བྱས་རྗེས་དེ་ནས་རིམ་པས་བྱས་ནས་སྐུ་ལྔ་ལོ་ཞིག་འཕྲད་ཡབ་སྲས་གཉིས་ཆ་ལོ་ལ་རྒྱ་ནག་གི་ཚོགས་ཆེན་ལ་ཅིག་བཀའ་མོལ་གནང་ཡ་དེ་གྲ་སྒྲིག་ཞུས་ཡོད་ར་བ་དེ་ཚོ་ཞུས་ཡོད་ར་དེ་ག་ནང་བཞིན

བློས་མ་བཀལ་བ་དང་ཡིད་མ་ཆེས་པའི་གི་བསམ་བློ་དེ་ཤུགས་ཆེ་བ་ཞེ་བོ་འདུག་བ། དེ་འདྲ་ཡོད་དུས་སྐབས་སུ་བོད་ནང་ལ་ཞེ་དྲག་ཅིག་ད་ངོ་རྒོལ་དང་དེ་དབྱེ་བ་ལུག་བཅད་བའི་གི་གནས་ཚུལ་ཡོད་མ་ར་ཁོ་སྒང་དེ་ལ་རྒྱ་ནག་ཡོད་ར་བ་ད་ཕྱི་ལོགས་ལ་མེད་དུས་སྐབས་སུ་ཀ་སྦུག་བདེ་དོན་ཚོགས་པས་ཡང་ཕེབས་དེ་ད་ཕེབས་བསུ་ལས་ཞུ་དུས་སྐབས་སུ་མི་མང་ལ་ཅིག་ཕོག་པ་ལུག་རྒྱང་ཡོད་ས་རེད་ཁོ་ཚོས་ཡང་ཕེབས་བསུ་ཞུ་སྟངས་དེ་འདྲ་ཚོ་ཅིག་ཡག་པོ་ལུག་བྱུང་ཡོད་མ་རེད་ཨ་དེ་ག་ནང་བཞིན་གི་པཎ་ཆེན་རིན་པོ་ཆེའི་ངོས་ནས་ཡང་སྐབས་དེ་དུས་དཔེ་བཤད་ན་ང་ཚོས་ཕེབས་བསུ་ཞུ་དུས་སྐབས་སུ་ད་བོད་ཀྱི་དར་ཆ་དང་དེ་ཚོ་མང་པོ་ཞིག་འདྲའི་རྒྱལ་དར་དེ་འདྲ་མོ་ཊའི་སྒང་ལ་ཅིག་ཕེབས་གྲོགས་སྒང་ལ་ཅིག་བཀལ་ཡོད་ས་རེད་བ་ད་རྒྱལ་བ་རིན་པོ་ཆེ་ཡིན་ན་ད་མ་ཕེབས་གྲོགས་སྒང་ལ་ཁ་ཐུག་ཞུ་ཡས་མི་ཕེབས་ཅིག་ཨ་ནི་ཆིབས་སྒྱུར་གནང་རྗེས་རིམ་པས་ཀྱི་ད་རྒྱ་ནག་གི་ངོས་ནས་དེ་འདྲ་འགྲིག་གི་མི་འདུག་བོད་ཀྱི་རྒྱལ་དར་དེ་འདྲ་བ་ན་ད་རྒྱ་ནག་གི་རྒྱལ་དར་སྒྲོག་གི་ལགས་རོ། དེ་རེད་ཙང་པཎ་ཆེན་རིན་པོ་ཆེ་ཡིན་པ་ཡིན་ན་སྐབས་དེ་དུས་ཅིག་བོད་ཀྱི་རྒྱལ་དར་དེ་ལ་ཕེབས་འགྲོ་ལ་བཀལ་འགྱོག་དེ་ཚོ་ལ་ཏོག་ཙམ་ཐུགས་མ་འདོད་པའི་རྣམ་འགྱུར་སྟོན་རྣམ་འགྱུར་དེ་འདྲ་བྱུང་ཤག་ད་དེ་ནས་རིམ་པས་ཕར་ཕེབས་ཡོང་དུས་སྐབས་སུ་དཔེ་བཤད་པ་ན་ང་ཚོའི་གི་རྡོ་རྗེ་གདན་དེ་ཚོ་ལ་དེ་རིང་འདི་རྒྱལ་བ་རིན་པོ་ཆེས་གསུང་ཆོས་གནང་སང་ཉིན་འདི་པཎ་ཆེན་རིན་པོ་ཆེས་གསུང་ཆོས་གནང་ཡོང་དུས་སྐབས་སུ་ད་བཞུགས་ཁྲི་ལོ་གཅིག་མེད་ཚོ་གོ་སྒྲིག་དཀའ་ལས་ཁག་པོ་ཡོད་དགོས་སོ་ར་ཨ་ནི་བཞུགས་ཁྲི་འདིའི་སྒང་ལ་ར་རྒྱལ་བ་རིན་པོ་ཆེ་གིས་གསུང་ཆོས་གནང་ས་དེ་གི་བཞུགས་ཁྲི་སྒང་ལ་རང་སང་ཉིན་པཎ་ཆེན་རིན་པོ་ཆེས་གསུང་ཆོས་གནང་ཡས་ཀྱི་བཀའ་མོལ་ལོ་ཅིག་དང་པོ་དེ་འགྲིག་ཁས་ལེན་ལོ་བྱས། ད་ཡང་སང་ཉིན་དེ་ལ་གསུང་ཆོས་གནང་ག་ལ་དེ་ལ་ཨ་ནི་བཞུགས་ཁྲི་འདུག་ཀྱ་དགོང་དག་རྡོ་བཟོ་ལོ་བྱས་འདུག་ཨ། ད་ག་རེ་ཟེར་ན་ལྟ་སྟངས་མང་པོ་ཡོད་འགྲོ་བ་རྒྱལ་བའི་གི་བཞུགས་ཁྲི་སྒང་ལ་པཎ་ཆེན་བཞུགས་པ་ཡིན་ན

རྒྱ་གར་ལ་ནི་ཆིབས་སྒྱུར་གནང་བ་ལས་དང་མ་གནང་བ་ཡག་པ་དང་བཀའ་སློབ་གནང་བ་ལས་མ་གནང་བ་ཡག་པ་འདུག་དེ་དག་རྦད་དེ་གནང་ཨེ་དགའ་ཟེར་ནས་ཁྱོན་ཁྱོན་ནས་མི་འདུག་བབ་དང་དེ་ཁྱོན་ནས་མི་འདུག་ཟེར་ཁོ་ཚོས་ཀྱི་ཤུགས་ཆེ་པོ་ཞུ་ཞུས་ཡོད་འདུག་ཨ་ནི་འདུག་སེ་གྲོས་བསྡུར་ལུ་ཡ་མ་བྱེད་དེ་བཀའ་ཤག་ལ་ཧ་གོ་གི་མི་འདུག་དེ་བཀའ་ཤག་ལ་གསང་བ་བྱས་ཤག་བཀའ་བློན་ཤེས་ང་ཕོད་དང་དེ་ཚོ་ཡོད་ར་བ་ད་རྒྱལ་བ་རིན་པོ་ཆེ་ལ་ཡང་ཀུན་བདེ་གླིང་དང་དེ་ཚོས་ཀྱི་ཞུས་ཀ་སྦུག་བདེ་དོན་ཚོགས་པས་ཀུན་བདེ་ལ་བཀའ་མོལ་བྱས་རྗེས་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་བཀའ་སློབ་གནང་ཡས་དེ་ཀ་སྦུག་བདེ་དོན་ཚོགས་པས་ཀྱི་ད་ཞྭ་སྒབ་པ་དང་རྒྱལ་ལོ་དོན་གྲུབ་ལགས་དང་དེ་ཚོ་ཀླུ་ཁང་བས་ཞེ་དྲག་ཞེ་དྲག་ཐེ་ཇུས་ཡོད་ས་མ་རེད་གཙོ་བོ་ཀ་སྦུག་བདེ་དོན་ཚོགས་པ་རེད་ཁོ་གཉིས་རེད་འདུག་ཨ་ནི་གཙོ་བོ་ཀུན་བདེ་གླིང་གིས་ད་འདུག་སེ་ཕར་ཚུར་འབྲེལ་བ་ལོ་གནང་རྗེས་དེ་ཁོང་ཁོ་ཚོས་བཟོས་གནང་འདུག་འདི་ད་གསུང་འཕྲིན་དེ་རྒྱལ་བ་རིན་པོ་ཆེ་གིས་འདུག་སེ་གནང་ཨ་ནི་རྒྱ་ནག་གིས་མར་བཟོས་བསྐུར་འགྱོག་དེ་གསུང་འཕྲིན་དེ་གནང་ཡོད་མ་རེད་ད་དེ་ལའང་རྒྱ་མི་མ་དགའ་བ་ཞེ་བོ་ཅིག་ཆགས་བསྡད་ཡོད་རེད། ལོངས། ད་ལྟ་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེ་རིང་གི་ལེ་ཚན་འདི་དེ་ག་ཙམ་བཞག་གི་ཡིན། ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ལོ་རྒྱུས་ཀྱི་གནས་ཚུལ་ཐོག་ལ་དབྱེ་ཞིབ་དང་དཔྱད་འགྲེལ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་དཀར་ལགས་ཐུགས་རྗེ་གནང། ལོངས། ད་དེ་བཞིན་ནི་ང་ཚོའི་ལེ་ཚན་འདི་མཇུག་མ་སྒྲིལ་གོང་དེ་དུས་རྒྱལ་བ་རིན་པོ་ཆེ་ནས་ནི་གསུང་བཤད་གནང་ཡོད་དུས་གསུང་བཤད་ཀྱི་ནི་ནང་དོན་འདི་དེ་ཟུར་འདོན་ཞུས་ཡོད། ཚོགས་འདུའི་གཙོ་འཛིན་མཆོག་དང་རྒྱ་གར་སྲིད་བློན་ཆེན་པོ་སྐུ་ཚབ་ཁག་གྲོགས་པོ་རྣམ་པ་ཚོར་ཞུ་རྒྱུ། དེ་རིང་གལ་ཆེའི་ཚོགས་འདུའི་མཇུག་མ་བསྡུས་གོང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་ངས་གནས་ལུགས་ཕྲན་བུ་རེ་ཞུ་རྒྱུའི་གོ་སྐབས་གནང་བར་ཧ་ཅང་གི་སྐལ་པ་བཟང་པོ་བྱུང་རྒྱ་གར་གཞུང་དང་རྒྱ་གར་ནང་པའི་ཆོས་ཚོགས་ནས། སྟོན་པ་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་ཐམ་པ་འཁོར་བའི་དུས་ཆེན་ཁྱད་པར་ཅན་སྲུང་བརྩི་གནང་བ་འདིར་ང་ཚོ་གདན་ཞུ་གནང་བ་དང་རྒྱ་གར་ནང་སངས་རྒྱས་ཀྱི་མཛད་པ་སྟོན་པའི་གནས་ཆེན་རྣམས་མཇལ་བར་འགྲོ་རྒྱུའི་གོ་སྐབས་གོ་སྒྲིག་ཡག་པོ་གནང་བ་དེ་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡོད། རང་ཅག་ཚང་མས་སངས་རྒྱས་ཀྱིས་གསུངས་པའི་ཡང་དག་པ་དམ་པའི་ཆོས་འདི་མི་ཉམས་གོང་འཕེལ་དང་དར་རྒྱས་རྒྱུན་དུ་གནས་ཐབས་ལ་ཐུགས་སྣང་ཆེན་པོ་ཡོད་པ་རེད་དེ་ཡིན་ཙང། ངས་བོད་ལ་ཐོག་མར་སངས་རྒྱས་ཀྱི་ཆོས་བྱུང་སྟངས་དང་ཡར་རྒྱས་ཡོང་སྟངས་སྐོར་ལ་ཅུང་ཟད་ཅིག་ཞུ་རྒྱུར། འདས་ལོ་དྲུག་བརྒྱ་ཉི་ཤུ་རྩ་བདུན་ནང་ལ། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོའི་དུས་ཐུ་མི་སམ་བྷོ་ཊས་གཙོས་བོད་ཕྲུག་མང་པོ་རྒྱ་གར་ལ་ཡི་གེ་སློབ་སྦྱོང་བྱེད་པར་བཏང་བ། རྒྱ་གར་བྱང་ཕྱོགས་ཀ་ཤི་མིར་ཡུལ་དུ་པཎྜི་ཏ་ལྷ་རིག་པའི་སེང་གེ་ལ་སོགས་པའི་མཁས་པ་མང་པོ་བསྟེན་ནས་ཡི་གེའི་གཞུང་ལུགས་ལེགས་པར་བསླབས་ཏེ་བོད་དུ་འཁོར་ནས་ཐུ་མི་སམ་བྷོ་ཊས་རྒྱ་གར་ནུབ་ཕྱོགས་སུ་དར་བའི་ནཱ་ག་རའི་ཡི་གེ་དང་དབུས་ཕྱོགས་སུ་དར་བའི་ཤ་ར་དའི་ཡི་གེ་གཉིས་ལ་དཔེ་བྱས་ཏེ་བོད་ཀྱི་ཡི་གེ་གསར་དུ་བཟོས་ནས་དམ་པའི་ཆོས་ཐོག་མར་བསྒྱུར་བར་མཛད། འདས་ལོ་བདུན་བརྒྱ་བཅུ་ཐམ་པའི་ནང་ལ་བོད་ཀྱི་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་རྒྱ་གར་ནས་མཁས་པ་ཆེན་པོ་ཤཱནྟ་རཀྵི་ཏ་དང་གུ་རུ་པདྨ་སམ་བྷ་ཝ་བི་མ་ལ་མི་ཏྲ་ཀ་མ་ལ་ཤི་ལ་ལ་སོགས་པ་བོད་ལ་གདན་དྲངས་ནས་ལོ་ཙཱ་བ་ཡེ་ཤེས་དབང་པོ་དང་བཻ་རོ་ཙ་ན་ལ་སོགས་པས་གསང་སྔགས་སོགས་ཐེག་པ་ཆེ་ཆུང་གི་ཆོས་མང་པོ་བོད་སྐད་ལ་བསྒྱུར། སད་མི་བདུན་རབ་ཏུ་བྱུང་བ་སོགས་རྒྱ་གར་དང་བོད་གཉིས་ཆོས་དང་ཤེས་རིག་གི་འབྲེལ་བ་ཇེ་རྒྱས་ཇེ་འཕེལ་དུ་ཕྱིན་པ་དང་འདས་ལོ་བརྒྱད་བརྒྱ་བདུན་ཅུ་དོན་བདུན་ནང་བོད་ཀྱི་རྒྱལ་པོ་མངའ་བདག་ཁྲི་རལ་པ་ཅན་གྱི་སྐབས་རྒྱ་གར་ནས་མ་པཎྜི་ཏ་ཛི་ན་མི་ཏྲ་སུ་རེནྡྲ་རཏྣ་བོ་དྷི་བོ་དྷི་དཱ་ན་ཤཱི་ལ་ལ་སོགས་པ་མང་པོ་གདན་དྲངས་ནས་སྔར་བསྒྱུར་ཟིན་པའི་ཆོས་ལ་དག་ཐེར་དང་སླད་བསྒྱུར་རྒྱུའི་ཆེད་དུ་སྐད་གསར་བཅད་ཀྱི་སྲོལ་བཟང་ལེགས་པར་མཛད། དེའི་རྗེས་གདུག་རྩུབ་ཅན་གྱི་རྒྱལ་པོ་གླང་དར་མའི་དུས་ལུང་ཁུག་ལ་ལར་གསང་སྔགས་ཀྱི་ཆོས་ཕྲན་བུ་ཙམ་ལས། འདུལ་བའི་བསྟན་པ་ཕལ་ཆེར་བསྣུབས་ཀྱང་མདོ་སྨད་ན་བླ་ཆེན་དགོངས་པ་རབ་གསལ་སོགས་ཀྱིས་འདུལ་བའི་བསྟན་པ་སླར་གསོ་བར་མཛད། ལོ་ཙཱ་བ་རིན་ཆེན་བཟང་པོ་དང་རྒྱ་བརྩོན་འགྲུས་སེང་གེ་ནག་ཚོ་ཚུལ་ཁྲིམས་རྒྱལ་བ་ལ་སོགས་པས་དཀའ་བ་བརྒྱ་ཕྲག་དུ་མའི་ལམ་ནས་རྒྱ་གར་དུ་བགྲོད་ནས་དཔལ་ནཱ་ལེནྡྲ་དང་བི་ཀྲ་མ་ལ་ཤཱི་ལའི་གཙུག་ལག་ཁང་དུ་སློབ་གཉེར་མཐར་ཕྱིན་པར་བྱས་ཏེ་རྩོད་མེད་ཡོངས་གྲགས་ཀྱི་མཁས་པ་ཆེན་པོ་དཱི་པཾ་ཀ་ར་ཤྲཱི་ཛྙཱ་ན་དང་ཁ་ཆེའི་ཡུལ་ནས་ཤཱཀྱ་ཤྲཱི། སྨྲྀ་ཏི་ཛྙཱ་ན་ལ་སོགས་པ་བོད་དུ་གདན་དྲངས་མདོ་སྔགས་ཀྱི་ཆོས་ཟབ་མོ་ཁྱབ་སྤེལ་དུ་གནང་སྟེ་བོད་ཡུལ་མུན་པའི་གླིང་དུ། དམ་པའི་ཆོས་ཀྱི་ཉི་མ་འཆར་བར་མཛད། རྒྱ་གར་དང་བོད་ཀྱི་དབར་ལ་དེང་དུས་ལྟ་བུའི་ལམ་བརྒྱུད་བདེ་པོ་ཡོད་པ་མ་རེད་བོད་ནས་བལ་ཡུལ་བརྒྱུད་རྒྱ་གར་ལ་ལོ་དང་ཟླ་བ་མང་པོའི་སར་གོམ་པ་སྤོས་ཏེ་འགྲོ་དགོས་འགྲོ་དགོས་པ་ལམ་དུ་གཅན་གཟན་གདུག་པ་ཅན་དང་རི་བྲག་གཡང་ས་ཅན་དྲག་ཏུ་འབབ་པའི་ཆུ་ཀླུང་རྒྱ་ཚད་འབྲུམ་པ་ལ་སོགས་འཇིགས་པ་མང་པོ་ཡོད་པ་དེ་དག་ཁྱད་དུ་བསད་དེ་སློབ་གཉེར་བ་བརྒྱ་ཕྲག་ཙམ་ཕྱིན་ན་བོད་དུ་གསུམ་བཞི་ཙམ་ལས་ཕྱིར་ལོག་ཐུབ་ཀྱི་མེད་ཁོང་ཚོས་ཆོས་ལེན་པའི་ཕྱིར་གཅེས་པའི་སྲོག་ལ་ཕངས་པ་མེད་པར་དེ་ལྟ་བུའི་དཀའ་སྤྱད་འབད་རྩོལ་བྱས་པའི་ཐུགས་རྗེས། བོད་ཀྱི་ཡུལ་དུ་ཡང་དག་པའི་སངས་རྒྱས་ཀྱི་ཆོས་སྤེལ་ཐུབ་པ་མ་ཟད་ཉེ་འབྲེལ་ལུང་པ་ཚོར་ཡང་ཁྱབ་སྤེལ་བྱེད་ཐུབ་པ་བྱུང་བ་རེད། དུས་སྐབས་ངེས་པ་ཞིག་ལ་འདས་ལོ་ཆིག་སྟོང་ཉིས་བརྒྱ་ཙམ་ནས་རྒྱ་གར་ནང་ནང་པའི་ཆོས་ལ་ཉམས་ཆག་ཆེན་པོ་བྱུང་བ་དང་དགོན་པ་དང་ལྷ་ཁང་བཀའ་དང་བསྟན་བཅོས་ཡོད་ཚད་མེད་པར་བཟོས་པ་ལ་བརྟེན་ནས་ནང་པའི་ཆོས་བྱེད་མཁན་ཡང་རིམ་པས་ཉུང་དུ་ཕྱིན་ཡང་བོད་ཀྱི་ནང་ལ་ད་ལྟ་བར་ཉམས་ཆག་མེད་པར་གནས་མུས་ཡིན། རྒྱ་གར་མི་མང་ནས་ཕྱིའི་བཙན་འཛུལ་དང་ནང་གི་ཆོས་ལུགས་ཀྱི་འཐེན་འཁྱེར་སོགས་དཀའ་ངལ། མང་པོ་གདོང་ལེན་དང་མཉམ་འབྲེལ་ཆེན་པོའི་ཐོག་ནས་རང་དབང་རང་བཙན་གཙང་མ་ཐོབ་སྟེ་དེང་དུས་ཆབ་སྲིད་དང་ཤེས་རིག་དཔལ་འབྱོར་སོགས་སྒོ་གང་ས་ནས་ཡར་རྒྱས་དཔེ་མི་སྲིད་པ་བྱུང་འདུག་པ་དང་རྒྱ་གར་གཞུང་ནས་ཀྱང་ཆོས་ལུགས་ཕྱི་ནང་ཚང་མར་བརྩི་མཐོང་དང་སྲུང་བརྩི་ཁྱད་པར་མེད་པ་གནང་གི་ཡོད་པའི་མངོན་རྟགས་སུ་ཆོས་རྒྱལ་མྱ་ངན་མེད་ཀྱི་ཆོས་ཀྱི་འཁོར་ལོ་དང་རྡོ་རིང་ལ་སོགས་པའི་རྒྱ་གར་གཞུང་གི་རྒྱལ་རྟགས་སུ་བདག་གཅེས་གནང་བཞིན་པ་མ་ཟད། འདི་ལོ་སྟོན་པ་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་སོང་བའི་དུས་དྲན་ཁྱད་པར་ཅན་འདིར་ཤིན་ཏུ་བསྔགས་བརྗོད་འོས་པའི་ལུགས་སྲོལ་བཟང་པོའི་ཐོག་ནས་དུས་དྲན་སྲུང་བརྩི་གནང་བ་དང། ནང་པ་དང་ནང་པ་མ་ཡིན་པའི་རྒྱལ་ཁབ་མང་པོ་ནས་མཐོང་དང་སྙན་གྲགས་ཅན་གྱི་སྐུ་ཚབ་དང་མཁས་པ་མང་པོ་དུས་དྲན་ཚོགས་འདུ་འདིར་གདན་ཞུ་གནང་བ་འདིས་ནང་པའི་ཆོས་ལ་སྲུང་བརྩི་ཇི་ཙམ་གནང་གི་ཡོད་པ་ང་ཚོས་ཡིད་ཆེས་བརྟན་པོ་ཐོབ་བྱུང། དུས་སྟོན་གྱི་མཛད་པ་བཟང་པོ་དེ་དག་ལ་བརྟེན་ནས་སངས་རྒྱས་ཀྱི་ལམ་དང་ཡོན་ཏན་རྣམས་ཤར་ཕྱོགས་ཨེ་ཤ་ཡའི་མི་རིགས་ས་ཁུལ་ཙམ་དུ་མ་ཟད་ཐག་རིང་ནུབ་ཕྱོགས་ཡུ་རོབ་ཀྱི་ཡུལ་གྲུ་ཀུན་ཏུ་དམ་པའི་ཆོས་དར་བའི་རེ་འདུན་ཆེན་པོ་བྱེད་ཀྱི་ཡོད་སྟོན་པ་བདེ་བར་གཤེགས་པའི་ལུང་ལས། ང་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་སོང་བ་ན་གདོང་དམར་ཅན་གྱི་ཡུལ་དུ་དམ་པའི་ཆོས་དར་བར་འགྱུར་རོ་ཞེས་གསུངས་ཡོད་པ། བོད་ཀྱི་མཁས་པ་ཁ་ཅིག་གིས་ནི། སྤྲེའུ་གདོང་དམར་ཅན་གྱི་རིགས་ཅན་བོད་ལ་དམ་པའི་ཆོས་དར་བར་བཞེད་ཀྱང། རྒྱ་གར་གྱི་མཁས་པ་ཆེན་པོ་ཤཱཀྱ་ཤི་རི། ནུབ་ཕྱོགས་ཀྱི་ཡུལ་དུ་སངས་རྒྱས་ཀྱི་ནུབ་ཕྱོགས་ད་ཡོ་རོབ་ཀྱི་ནང་དུ་རེད། ནུབ་ཕྱོགས་ཀྱི་ཡུལ་དུ། ཡུལ་དུ་སངས་རྒྱས་ཀྱི་ཆོས་དར་བ་ལ་དགོངས་པ་ལྟར་དེང་དུས་ནུབ་ཕྱོགས་ཡོ་རོབ་ཀྱི་ཡུལ་གྲུ་རྣམས་སུ་ནང་པའི་ཆོས་ལ་དོ་སྣང་ཆེན་པོ་བྱེད་པའི་རྟགས་མཚན་འདི་ནི་ལུང་བསྟན་པའི་དུས་ངེས་པ་ཅན་དང། ཤིན་ཏུ་མཐུན་པར་འདུག་སྙམ་པ་དང་རྣམ་འདྲེན་བདེ་བར་གཤེགས་པས་གསུངས་པའི་ཡང་དག་པའི་ཆོས་འདི་འཛམ་གླིང་ཡུལ་གྲུ་ཀུན་ཏུ་དར་ཞིང་ཉམས་སུ་བླངས་ན། དེའི་འབྲས་བུར་ད་ལྟའི་དུས་སུ་ཡུལ་ཕྱོགས་ཕན་ཚུན་ཆགས་སྡང་དང་འཁྲུག་རྩོད་འཇིགས་སྐྲག་གི་རྣམ་པ་ཡོད་པ་དེ་དག་རང་ཞིར་ཕྱིན་ཏེ་ཞི་བདེ་མཉམ་གནས་དང་དཔལ་འབྱོར་ཡར་རྒྱས་ཀྱི་དུས་ཤིག་ངེས་པར་ཡོང་སྲིད་པ་དང་དེང་དུས་ཞི་བདེ་ལ་དགའ་བའི་རྒྱལ་ཁབ་མང་པོས་བཙན་དབང་དུ་ལྟ་འདི་ག་ཐུག་ད་སྐུ་མདུན་གྱི་འདི་བཅུག་ན་ཡག་རེད་བཙན་དབང་དུ་ཡོད་པའི་སེམས་ཅན་ད་བོད་རང་ལ་དགོངས་ནས། བོད་རང་ལ་ཆེད་དུ་བཀའ་མོལ་གནང་ཡོད་རེད་དེ། དེང་དུས་ཞི་བདེ་ལ་དགའ་བའི་རྒྱལ་ཁབ་མང་པོས་བཙན་དབང་འོག་གནས་པའི་རྒྱལ་ཁབ་ཆུང་ཁག་རང་བཙན་དུ་འཐོན་ཐབས་དང་བཙན་འཛུལ་དང་དམག་འཁྲུག་མི་ཡོང་བའི་ཆེད་ཉིན་མཚན་དུས་དྲུག་ཏུ་བདེན་པའི་ལམ་ནས་ཐབས་ཤེས་དང་འབད་བརྩོན་ཆེན་པོ་གནང་གི་ཡོད་ཚུལ་ཐོས་པར་ངའི་སེམས་ལ་ཡང་གཡོ་འགུལ་ཆེན་པོ་ཐེབས་བྱུང་སྔར་ལོ་ཙཱ་བ་དང་མཁས་པ་སྐྱེས་ཆེན་དམ་པ་མང་པོས་དཀའ་སྤྱད་འབད་བརྩོན་དུ་མའི་སྒོ་ནས་བོད་ལ་དམ་པའི་ཆོས་དར་རྒྱས་སུ་མཛད་པ་དེ་དག་ཉམས་ཆག་གིས་མེད་པར་སོང་ན་གང་མིན་བྱེད་རྒྱུ་རང་གི་ཤེས་ཡོན་ཡོད་དགུ་རྩལ་དུ་བཏོན་ཏེ་དམ་པའི་ཆོས་འདི་དག་མི་ཉམས་གོང་འཕེལ་དང་ཉམས་པ་སོར་ཆུད་བྱེད་རྒྱུ་ཡིན་ཀྱང་ཁྱེད་རྣམ་པས་ཀྱང་ཆོས་ཡུན་དུ་གནས་པ་དང་དར་ཞིང་རྒྱས་པའི་ཐབས་ལམ་ཞིག་གི་བཀའ་སློབ་གནང་ན་ང་ཧ་ཅང་དགའ་བོ་ཡོང་བ་འདུག་སླར་ཡང་ཞུ་རྒྱུར། གལ་ཆེན་པོའི་ཚོགས་འདུ་འདིའི་དབུས་སུ་ངས་བཀའ་མོལ་ཞུ་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་ད་ལམ་ང་ཚོས་ཕྱག་ལས་གནང་བ་རྣམས